ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཟླ་བ་གསུམ་པའི་ཚེས་བཅུ་གཉིས་རེས་གཟའ་ཉི་མ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་སྡེ་ཚན་ཁག་ངོ་སྤྲོད་ཞུ་མཁན་འཆི་མེད་ལགས་དང། ཕྲན་དོན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་དེ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། བཞུགས་སྒར་རྡ་རམ་ས་ལར་བོད་ཀྱི་བུད་མེད་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩི་ཞུས་གནང་ཡོད་པའི་སྐོར་སོགས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་བྱ་རྒྱུ་ནི་ང་ཚོས་རྒྱུན་དུ་ནས་སྤེལ་དགོས་པའི་ལས་འགུལ་གལ་ཆེ་ཞིག་ཡིན་པ། ས་གནས་མཐུན་ཚོགས་ཀྱི་ཚོགས་གཞོན་རིག་འཛིན་ལྷ་མོ་ལགས་ཀྱིས་གསུངས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། དེ་ནས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་ཀྱི་བུད་མེད་རྣམས་ནས་བུད་མེད་རྒྱལ་གཅེས་རྣམས་ཀྱི་མཛད་རྗེས་རྗེས་དྲན་གྱི་བསྔོ་སྨོན་གསོག་སྒྲུབ་དང་མཆོད་འབུལ་གནང་བའི་སྒོ་ནས་བོད་ཀྱི་བུད་མེད་རང་དབང་སྒེར་ལངས་ཀྱི་ཉིན་མོ་སྲུང་བརྩི་ཞུས་གནང་ཡོད་པ། མཇུག་ཏུ་ཐེངས་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་སྤེལ་ལས་གཞིའི་སོན་རྩ་འཛོམས་རའི་སྐོར་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་དང་ལྷན་དུ་གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སོར་རིམ་པས་གསན་གནང་རེད། བཞུགས་སྒར་རྡ་རམ་ས་ལར་བོད་ཀྱི་བུད་མེད་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩི་ཞུས་གནང་ཡོད་པའི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུས་གནང་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་གཉིས་ཉིན་བོད་ཀྱི་རྒྱལ་ས་ལྷ་སར་ཕོ་བྲང་པོ་ཏ་ལ་ཡི་མདུན་ཐང་དུ་དཔའ་མོ་ཀུན་བཟང་ལགས་གཙོས་པའི་བོད་ཀྱི་བུད་མེད་སྟོང་ཕྲག་མང་པོ་འདུ་འཛོམས་ཀྱིས་རྒྱ་ནག་གཞུང་གིས་བོད་ས་དབང་བསྒྱུར་བྱས་པར་གྱེན་ལངས་གནང་ནས་ལོ་ངོ་དྲུག་ཅུ་རེ་བཞི་ཧྲིལ་པོ་འཁོར་བའི་ཉིན་དང་བསྟུན་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་འོག་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་གནང་སོང། སྐབས་དེར་མཛད་སྒོའི་ཐོག་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་འགན་འཛིན་ལྷན་ཚོགས་ཀྱི་སློབ་སྟོན་པ་བཀའ་ཟུར་རིན་ཆེན་མཁའ་འགྲོ་ལགས་ཀྱིས། དེ་རིང་གི་ཉིན་མོ་ནི་གལ་ཆེན་པོ་རེད་ཅེས་བརྗོད་པ་ཙམ་གྱིས་འདང་གི་མེད་པར་དུས་རྟག་ཏུ་བོད་མིའི་འཐབ་རྩོད་སེམས་ལ་བཅངས་ཏེ། ཚང་མས་ནུས་པ་མཉམ་སྤུངས་ཀྱི་སྒོ་ནས་ལས་འགུལ་སྤེལ་བའི་ཐོག་བོད་ཀྱི་འཐབ་རྩོད་ནི་མི་རིགས་ཤིག་གི་འཐབ་རྩོད་ཡིན་ཞེས་གསུངས་གནང་སོང།
ང་ཚོ་རྒྱ་གར་ལ་ཡོང་དགོས་ཡ་རྒྱུ་མཚན་ག་རེ་བྱས་ནས་ཡོང་པ་རེད་ད་ག་ནང་བཞིན་སོ་སོའི་ལུང་པ་བཞག་བྱས་ནས་ཡོང་པ་མ་རེད་ཡིན་ནས་མ་བཞག་ཀ་མེད་བྱས་ནས་ཡོང་པ་རེད་བ་ང་ཚོ་ལྟོ་གོས་རེད་མ་འགྲིག་པ་བྱས་ཟ་རྒྱུ་འཐུང་རྒྱུ་མེད་བྱས་ནས་ཡོང་པ་མ་རེད་ཡིན་ནས་སོ་སོ་ལ་ཡོད་པ་དེ་ག་དེ་གང་ག་ཕར་བཞག་བྱས་འདུག་བྱས་ནས་ཡོང་པ་རེད་སྐྱབས་མགོན་རིན་པོ་ཆེ་ནས་གཙོས་པའི་ཚང་མ་འདུག་བྱས་ནས་ཕེབས་པ་རེད་དེ་ག་རེ་བྱས་ནས་ཕེབས་པ་རེད་ང་ཚོ་ཉིན་མོ་གཅིག་ལ་སོ་སོའི་ལུང་པའི་ཐོག་ལ་དཀའ་ལས་རྒྱག་བྱས་ནས་ང་ཚོའི་གཅེས་པའི་རྒྱལ་ཁབ་དེ་རྒྱ་ནག་གཞུང་གི་བཙན་འཛུལ་འོག་ནས་ཚུར་བཏོན་ཐུབ་རྒྱུ་བྱེད་ཀྱི་ཡིན་བསམ་དམིགས་ཡུལ་དེ་ཁྱེར་ནས་ཡོང་པ་རེད་མ་གཏོགས་ང་ཚོ་ཟ་རྒྱུ་འཐུང་རྒྱུ་མེད་པ་བྱས་ནས་ཡོང་པ་མ་རེད། ཕ་གི་རང་བསྡད་བྱས་ནས་རྒྱ་ནག་གཞུང་ལ་ཡ་དཔེ་ལས་འཁྲབ་བྱས་བསྡད་པས་ན་དཀའ་ངལ་ཁྱད་ཡོང་མདོག་ཁ་པོ་མ་རེད་བསམ་གི།
ཡང་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྤྱི་ཁྱབ་ཚོགས་གཞོན་ཚེ་རིང་སྒྲོལ་མ་ལགས་ཀྱིས་བུད་མེད་ལྷན་ཚོགས་ཀྱི་དབུས་སྤྱི་ཁྱབ་རྒྱུན་ལས་ཁང་གི་ཡོངས་ཁྱབ་བསྒྲགས་གཏམ་སྒྲོག་སྦྱང་གནང་བའི་ནང། གཙོ་བོ་དགོས་འདུན་དོན་ཚན་གསུམ་ལ་རྒྱལ་སྤྱིའི་དབུ་ཁྲིད་རྣམ་པ་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱབ་སྐྱོར་ཡོང་བའི་འབོད་སྐུལ་ཞུ་གནང་སོང།
དོན་ཚན་གསུམ་ཅིག་བཏོན་ཡོད་རེད་བ། ཨ་ནི་དང་པོ་དེ་ག་རེ་ལབ་ན། བོད་རྒྱ་ཞི་མོལ་གྱི་གྲོས་མོལ་ཅིག་ཡོད་རེད་བ། དེ་ཡི་མགྱོགས་ནས་མྱུར་དུ་སེལ་ཐབས་དང། ཨ་ནི་དེ་ཡི་རྒྱལ་སྤྱིའི་མི་མང་ཚོས་ཀྱིས་གང་ཐུབ་ཐུབ་ཀྱིས་དེ་ཡི་རྒྱ་ནག་གཞུང་ལ་གནོན་ཤུགས་གནང་རོགས་གནང་ལབ་ཡས་གཅིག་དང། ཨ་ནི་གཉིས་པ་དེ་ད་ལྟ། པཎ་ཆེན་རིན་པོ་ཆེ་གཙོས་པའི་ཨ་ནི། ཆབ་སྲིད་ཀྱི་ད་བཙོན་པ་མང་པོ་ཅིག་གར་སོང་ཆ་མེད་དུ་གྱུར་བསྡད་ཡོད་རེད་བཙོན་ཁང་ནང་ལ་ཡོད་རེད་དེ་གའི་ཆ་ཚང་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གློད་གྲོལ་བཏང་དགོས་འདུག་ལབ་ནས་རྒྱལ་སྤྱིའི་མི་མང་རྣམས་ཀྱིས་རྒྱ་ནག་གཞུང་ལ་གནོན་ཤུགས་སྤྲད་དགོས་ཀྱི་འདུག་ཞུ་ཡས་གཅིག་དང། ཨ་ནི་གསུམ་པ་དེ་ད་ལྟ་བོད་ནང་ལ་རེད་བ DNA དང། ཨ་ནི་ད་ག་ནང་བཞིན་གྱི Colonial Boarding School། ཕ་མ་དང་ཁ་བྲལ་བྱས་ནས་ཨ་ནི་ཕྲུ་གུ་སློབ་གྲྭ་ལ་བཅུག་ཡས་འདི་འདྲས་ཀྱི། འདི་འདྲས་ཅིག་འཆར་གཞི། མི་རིགས་རྩ་མེད་བཟོ་ཡས་ཀྱི་ལས་གཞི་ཅིག་སྤེལ་བསྡད་རེད། འདི་གི་ཐོག་ལ། ཨ་ནི་བོད། མི་རིགས་རྩ་མེད་འགྲོ་གི་འདུག། ཨ་འདི་རྩ་བ་ཉིད་ནས་འགྲིག་གི་མི་འདུག་ཨ་ནི་རྒྱ་ནག། ལ་ཨ་ནི། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྷན་ཁང་དང་ད་ཆ་ཚང་མས་ཀྱི་མཉམ་འབྲེལ་རྒྱལ་ཚོགས་དང་ཚང་མས། ལས་ཀྱི་སྣེ་མོ་བ་སྣེ་ཁྲིད་ཚང་མས་ཀྱི་ཨ་འདི་རྒྱ་ནག་གཞུང་ལ། འདི་བྱེད་རོགས་གྱིས། གནོན་ཤུགས་སྤྲད་རོགས་གྱིས་ལབ་ནས་ང་ཚོས་དགོས་འདུན་གསུམ་ཅིག་བཏོན་ཡོད་རེད། ཨ་ནི་འདི་ཡི་ཚང་མས་ཀྱི་གནང་ཡས་ཀྱི་རེ་བ་ཞུ་གི་ཡོད། ཡང་མཛད་སྒོ་གྲུབ་མཚམས་སུ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་ནས་བཞུགས་སྒར་ཉེ་འདབས་སུ་ཆགས་པའི་ཀ་ཅ་རིའི་བར་དུ་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་སྤེལ་ཞིང་སྐབས་དེར་ལས་འགུལ་བ་དཔལ་འཛོམས་ལགས་ཀྱིས་རྒྱ་ནག་གཞུང་གིས་བོད་ནང་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་སྤེལ་བཞིན་པ་དེ་འཕྲལ་དུ་མཚམས་འཇོག་དགོས་པ་གསུངས་གནང་སོང། རྒྱ་ནག་གཞུང་ལ་བརྡ་ལན་གལ་ཆེ་ཤོས་ནང་ནས་གལ་ཆེ་ཤོས་དེ་ད་ལྟ་བོད་ནང་ལོགས་ལ་ང་ཚོའི་བོད་ཕྲུག་སློབ་ཕྲུག་ཆུང་ཆུང་ཚོ་ད་ལྟ་རྒྱ་ནག་གི་སློབ་གྲྭ་ནང་བཏང་གི་འདུག་བ་འདི་འཕྲལ་དུ་མཚམས་འཇོག་དགོས། ཨེ་དེ་མ་ཚད་བོད་ཀྱི་རིགས་རྫས་རྩད་གཅོད་གནང་གི་འདུག་བ་འདི་འཕྲལ་དུ་མཚམས་འཇོག་དགོས། ཨ་ནི་ང་ཚོས་ཀྱི་བོད་མི་སྒྲིག་འཛུགས་ཀྱི་ད་ལྟ། སྐུ་ཚབ་མཉམ་དུ་ལ་ཨ་ནི། ཞི་བའི་ཀྱི་ཐོག་ནས་དབུ་མའི་ལམ་གྱི་ཐོག་ནས་ཨ་ནི་གྲོས་མོལ་མགྱོགས་ནས་མགྱོགས་དུ་གནང་དགོས་འདུག་མོ་དེ་ཅིག་འབོད་སྐུལ་ཞུ་གི་ཡིན། ཡང་ཐེངས་འདིའི་ལས་འགུལ་ནང་རྡ་སྟེང་བོད་ཁྱིམ་སློབ་གྲྭའི་འཛིན་རིམ་དགུ་པ་ནས་བཅུ་གཉིས་བར་བུད་མེད་སློབ་མ་རྣམས་མཉམ་ཞུགས་གནང་འདུག་པའི་ཁྲོད། སློབ་མ་ངག་དབང་དཔལ་འཛོམས་ལགས་ཀྱིས་བོད་ནང་གི་བོད་མི་ཚོར་གདུང་སེམས་མཉམ་སྐྱེད་མཚོན་ཆེད་ལས་འགུལ་ནང་མཉམ་ཞུགས་བྱས་པ་ཡིན་ཞེས་འགྲེལ་བརྗོད་གནང་བྱུང། གང་ཡིན་ན་ཡོད་ར་ད་རྫུན་བཤད་ཕྱིའི་ལས་ནི་ཡོད་ར་ད་ང་ཚོ་བོད་ལ་བོད་མི་མང་པོ་མྱངས་བསྡད་ཡོད་ར་ཨ་ཧོ་འདི་བྱས་ཏེ་ཡིན་ས་ཡིན་བོད་རང་བཙན།
གཞན་ཡང་བོད་མི་རྣམས་བོད་ནས་བཙན་བྱོལ་ལ་བྲོས་འབྱོར་དུ་ཕེབས་པའི་རྗེས་རྒྱ་གར་བྱང་ཕྱོགས་ཀ་རྡོར་སྒང་གསུམ་དུ་བོད་ཀྱི་བུད་མེད་ཚོགས་པ་གསར་འཛུགས་བྱས་ཏེ་ད་བར་མི་ལོ་དྲུག་ཅུ་ལྷག་འགྲོ་བཞིན་ཡོད་པ་དང་ད་ལྟའི་ཆར་བུད་མེད་ལྷན་ཚོགས་ཀྱི་ཁྱབ་ཁོངས་སུ་ཚོགས་མི་ཁྲི་གཉིས་ལྷག་ཡོད་པ་དང་ཡན་ལག་ལྔ་བཅུ་ང་བརྒྱད་ཡོད་འདུག། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་རྒྱ་གར་ལྷོ་ཕྱོགས་ཁུལ་གྱི་བོད་ཀྱི་བུད་མེད་རྣམས་ནས་བོད་མི་རྒྱལ་གཅེས་རྣམས་ཀྱི་མཛད་རྗེས་རྗེས་དྲན་གྱིས་བསྔོ་སྨོན་གསོག་སྒྲུབ་དང་མཆོད་འབུལ་གནང་བའི་སྒོ་ནས་བོད་ཀྱི་བུད་མེད་རང་དབང་སྒེར་ལངས་ཉིན་མོ་སྲུང་བརྩི་ཞུས་གནང་ཡོད་པའི་སྐོར་པདྨ་དངོས་གྲུབ་ལགས་ཀྱིས་གཤམ་ལ་སྙན་སྒྲོན་ཞུས་གནང་གི་རེད། ཟླ་བ་འདིའི་ཕྱི་ཚེས་བཅུ་གཉིས་ཉིན་རྒྱ་མིས་བོད་ནང་བཙན་འཛུལ་དྲག་གནོན་ལ་ཆོལ་གསུམ་བོད་ཀྱི་བུད་མེད་རྣམས་ཀྱིས་སྙིང་སྟོབས་ཞུམ་པ་མེད་པར་རྒྱལ་བསྟན་ཆབ་སྲིད་ཀྱི་དོན་དུ་མ་གྲོས་བསམ་པ་གཅིག་མཐུན་སྒོ་ནས་བོད་ཀྱི་རྒྱལ་ས་ལྷ་སར་ཞི་བའི་གྱེན་ལངས་ཀྱི་ལས་འགུལ་སྤེལ་ཏེ་མི་ལོ་ཧྲིལ་པོ། དྲུག་ཅུ་རེ་བཞི་འཁོར་བའི་ཉིན་མོ་དེར་འདི་ག་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་དང་ཧུན་སུར། ཀོ་ལེ་གལ་བཅས་ས་གནས་ཁག་གསུམ་གྱི་བུད་མེད་ལྷན་ཚོགས་ཐུན་མོང་གི་གོ་སྒྲིག་འོག་ལྷན་ཚོགས་ཁག་དེ་དག་གི་ཚོགས་མིས་གཙོས་པའི་བུད་མེད་ཉིས་བརྒྱ་ཡས་མས་ཤིག། མཱའི་སོར་གྲོང་ཁྱེར་གྱི་རྫོང་དཔོན་ལས་ཁུངས་མདུན་དུ་འདུ་འཛོམས་ཐོག་བོད་དོན་ཆེད་རང་སྲོག་དོར་བའི་བུད་མེད་རྒྱལ་གཅེས་དཔའ་བོ་དཔའ་མོ་རྣམས་ཀྱི་མཛད་རྗེས་རྗེས་དྲན་ཞུ་ཆེད། བསྔོ་སྨོན་གསོག་སྒྲུབ་དང་མཆོད་འབུལ་གནང་བའི་སྒོ་ནས་བོད་ཀྱི་བུད་མེད་རང་དབང་སྒེར་ལངས་ཀྱི་ཉིན་མོ་སྲུང་བརྩི་ཞུས་གནང་སོང་ལ་སྐབས་དེའི་ལས་འགུལ་དབུ་འཛུགས་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་དབུས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་སྒྲོལ་མ་ལགས་ཀྱིས་གསུང་བཤད་གནང་བའི་ནང་བོད་ཀྱི་བུད་མེད་རང་དབང་སྒེར་ལངས་སྐབས་བོད་བསྟན་སྲིད་མི་རིགས་ཀྱི་དོན་དུ་སྙིང་སྟོབས་ཞུམ་པ་མེད་པར་རང་སྲོག་བློས་བཏང་གནང་མཁན་རྣམས་ཀྱི་མཛད་རྗེས་རྗེས་དྲན་གྱིས་དེང་སྐབས་བུད་མེད་ཚོས་ལྷོད་གཡེང་དུ་མ་སོང་བར་རྒྱུན་དུ་བོད་དོན་ཐོག་སེམས་འཁུར་དགོས་རྒྱུ་གལ་ཆེན་པོ་ཡིན་པའི་སྐུལ་མ་གནང་ཡོད་པ་རེད།
དེ་ནས་འདིའི་སྐབས་ལ་དཔའ་མོ་ཚོའི་གི་བརྙན་ལམ་ལ་མེ་སྒྱོགས་ཀྱི་མེ་མདའ་དང་མེ་སྒྱོགས་གོ་མཚོན་མང་པོ་འཇོག་ལ་དང་ཐོག་སྲོག་འབེན་ལ་བཙུགས་ནས་ཡར་ཐོན་དུས་དེ་ཚོ་གལ་ཆེན་པོ་ཤོས་ཤིག་མཐོང་གི་འདུག་པ་དེ་འདྲའི་ཐོག་ནས་ཨ་ནི་ང་ཚོ་དུས་དང་རྣམ་པ་ཀུན་ཏུ་སེམས་པ་ལ་དེ་ཚོ་དྲན་གསོ་ཡང་ཉིན་རེ་ཉིན་རེ་དྲན་གསོ་བྱེད་དགོས་ཡ་དེ་ཁོང་ཚོའི་གི་སེམས་པ་ལ་བསྐྲུན་དགོས་ཡ་དེ་གལ་ཆེན་པོ་ཆགས་ཀྱི་འདུག་ག་ཟེར་ན་ད་སྐྱབས་མགོན་རིན་པོ་ཆེ་ཐུགས་རྗེའི་བཀའ་དྲིན་ཉག་གཅིག་དེ་ནས་མཚམས་མཚམས་རྣ་བ་ཡངས་ཏེ་ངས་འདྲི་བ་བྱས་དུས་ང་ཚོའི་དེ་ཚོ་ཡ་སེམས་ཚོར་སྐྲུན་དགོས་ཡ། གསུམ་བཅུའི་དུས་དྲན་དང་བུད་མེད་སྒེར་ལངས་ཙམ་མིན་པར་ཉིན་ལྟར་རེ་བཞིན་ང་ཚོ་ཐེངས་མ་གཅིག་སྐར་མ་གཅིག་གི་ནས་ཆུ་ཚོད་གཅིག་དེ་ནས་སྐར་མ་གཅིག་གི་ནས་ང་ཚོ་བོད་ཀྱི་དེ་དྲན་དགོས་ཡ། དེ་ལ་རྒྱ་དང་སེམས་ལ་གནས་དགོས་ཡ་དེ། ད་ཐེངས་ལས་འགུལ་འདིའི་ནང་བུད་མེད་རྒན་གཞོན་སྣ་ཚོགས་ཞིག་ཚོགས་ཞུགས་གནང་འདུག་ལ། བུད་མེད་ཚོས་ལས་འགུལ་འདིའི་ནང་ཚོགས་ཞུགས་གནང་དགོས་པའི་རྒྱུ་མཚན་གསུང་ཡས་ལ། ང་ནི་ངའི་མིང་ལ་སྐྱིད་པ་ཚེ་རིང་ཡིན། ར་ང་ཧུན་སུར་རབ་རྒྱས་གླིང་ཨེལ་གྲོང་སྡེ་ཁང་ཨང་སུམ་ཅུ་སོ་གཉིས་ནས་ཡིན།

དཔའ་བོ་དཔའ་མོ་མང་པོ་དེ་རྒྱ་མི་གིས་པའི་ཐུབ་ཚོད་བཏང་ནས་པའི་གསོད་རྐྱང་མང་པོ་བྱུང་རེད་ཨ་ནི་ང་ཚོ་བོད་མི་ཚང་མ་འགན་ལེན་འཁྱེར་དགོས་རེད་བོད་མི་ཡོངས་རྫོགས་ཀྱི་འགན་ལེན་འཁྱེར་དགོས་རེད་བོད་པ་ཚང་མས་འགན་ལེན་འཁྱེར་དགོས་རེད་རྒྱལ་བ་སྐྱབས་མགོན་རིན་པོ་ཆེ་བཀའ་བཞིན་སྒྲུབ་དགོས་རེད་རྒྱལ་བ་སྐྱབས་མགོན་རིན་པོ་ཆེ་གི་ག་རེ་གསུངས་པ་ནང་བཞིན་ང་ཚོ་ཚང་མ་བྱེད་དགོས་རེད་ཨ་ནི་པན་ཆེན་རིན་པོ་ཆེ་དམིགས་བསལ་གྱི་པན་ཆེན་རིན་པོ་ཆེ་པན་ཆེན་རིན་པོ་ཆེ་དང་ཨ་ནི་བཙོན་པ་ཚང་མ།

གསུམ་པའི་ཏ་རིག་བཅུ་གསུམ་བཅུ་གཉིས་ལ་བུད་མེད་གྱེན་ལངས་དེའི་གྱི་མཉམ་ཞུགས་བྱས་ནས་ཡོང་པའི་རྒྱུ་མཚན་དེ་ཡིན་གྱི་ནི་ང་ཚོ་རྒྱ་མི་དམར་བོ་གི་དྲག་གནོན་དེ་མཚམས་མ་ཆད་བར་དུ་ང་ཚོ་ལས་འགུལ་དེ་མཚམས་བཅད་ནས་ད་དུང་གི་དེ་ག་རང་གི་ལས་འགུལ་དེ་མུ་མཐུད་ནས་བྱེད་ཀྱི་རེད་ཁོང་ཚོ་གི་དྲག་གནོན་ཆེ་རུ་བཏང་ན་ང་ཚོ་གི་ལས་འགུལ་དེ་ཆེ་རུ་བཏང་གི་རེད་པཱ་པཱ་རྫོགས་ན་བུ་བུ་རྒྱུན་ང་ཚོ་རྒྱུན་མ་ཆད་པའི་ཐོག་ནས་དྲག་གནོན་དེ་ཆེ་རུ་ང་ཚོ་ཁོང་ཚོ་དྲག་གནོན་ལ་རྒྱ་ཆེ་ན་ང་ཚོ་ལས་འགུལ་དེ་རྒྱ་ཆེ་རུ་དེ་ག་རང་བཏང་གི་རེད། ཡང་ཧུན་སུར་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་རྟ་མགྲིན་སྒྲོལ་མ་ལགས་ཀྱིས་གསུང་ཡར་བྱས་ན། ད་ལོ་ནམ་རྒྱུན་ནང་བཞིན་གྱི་མཱི་སུའུ་གྲོང་ཁྱེར་ནང་ཞི་བའི་རྔམ་སྟོན་ཁྲོམ་སྐོར་གྱི་ལས་འགུལ་སྤེལ་རྒྱུར་ཆོག་མཆན་རག་མེད་པའི་འགྲེལ་བརྗོད་གནང་བྱུང། ཨ་ནི་གཙོ་བོ་གཙོ་བོ་དེ་ང་ཚོས་རྒྱུན་དུ་ད་ཕྱག་ལས་གནང་ཡ་དེ་ང་ཚོ་ད་ལྟ་མཱི་སུའུ་གྲོང་ཁྱེར་གྱི་ད་ལྟ་རྒྱལ་ཁང་གི་མདུན་ཐང་ནས་ང་ཚོ་འདུག་བྱས་ནས་ཨ་ནི་ཞི་བའི་རྔམ་སྟོན་ཁྲོམ་སྐོར་དུ་གནང་གི་ཡོད་རེད། ད་ལྟའི་ཆ་ལ་ད་ལྟ་ང་ཚོ་གིས་གྲོང་ཁྱེར་ནང་ལོགས་ལ་དུ་ཆོག་མཆན་རག་མ་སོང་དེ་རག་མ་དགོས་ཡའི་རྒྱུ་མཚན་གཙོ་བོ་དེ་ད་ལྟ་རྒྱ་གར་གྱི་སྲིད་བློན Narendra Modi མཆོག་ཁོ་རང་འདུག་བྱས་ད་ལྟ་དེ་རིང་མཱི་སོར་འདུག་བྱས་འབྱོར་གནང་གི་འདུག་ཨ་ནི་དེ་གི་ཆེད་དུ་ད་ལྟ་ཉེས་རྟོག་པ་མང་པོ་ཅིག་ཁོ་རང་གི་ད་སྐུ་སྲུང་གི་ཆེད་དུ་འདུག་ཕེབས་དགོས་ཀྱི་ཡོད་འདུག་ག་ཨ་ནི་འདུག་བྱས་ནས་ང་ཚོ་ལ་བཀའ་འཁྲོལ་མ་རག་གཙོ་བོ་དེ་འདུག་བྱུང་ཟེར་ཞུ་ཡ་ཡིན། དེ་མཚུངས་དེ་རིང་རྒྱ་གར་ལྷོ་ཕྱོགས་མོན་གྷོ་འདོད་རྒུ་གླིང་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་འོག་གཞིས་ཁོངས་དེའི་ནང་གི་བུད་མེད་ལྷན་ཚོགས་ཀྱི་ཚོགས་མིས་གཙོས་པའི་བུད་མེད་སེར་སྐྱ་མི་མང་རྣམས་ནས་བོད་བསྟན་སྲིད་མི་རིགས་དོན་དུ་རང་སྲོག་བློས་བཏང་གནང་མཁན་བུད་མེད་རྒྱལ་གཅེས་པ་རྣམས་ཀྱི་མཛད་རྗེས་རྗེས་དྲན་གྱི་བསྔོ་སྨོན་གསོག་སྒྲུབ་དང་མཆོད་འབུལ་གནང་བའི་སྒོ་ནས་བོད་ཀྱི་བུད་མེད་རང་དབང་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་བ་དེ་སྲུང་བརྩི་ཞུས་གནང་ཡོད་པ་རེད། གཞི་རྩའི་བོད་ཀྱི་བུད་མེད་ལྷན་ཚོགས་དེ་ནི་རྒྱ་མིས་བོད་ནང་ཁྲིམས་འགལ་གྱི་བཙན་འཛུལ་དྲག་གནོན་བྱས་པར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ཟླ་བ་གསུམ་པའི་ཚེས་བཅུ་གཉིས་ཉིན། བོད་ཀྱི་རྒྱལ་ས་ལྷ་སར་བོད་ཀྱི་བུད་མེད་སྟོང་ཕྲག་མང་པོས་རྒྱ་གཞུང་ལ་ཞི་བའི་གྱེན་ལངས་ཀྱི་ལས་འགུལ་སྤེལ་ཏེ་བོད་ཀྱི་བུད་མེད་ལྷན་ཚོགས་དེ་བཞིན་རྩ་འཛུགས་གནང་བ་ཞིག་ཡིན་པ་དང་ལྷན་ཚོགས་དེ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བཞི་ཟླ་བ་དགུ་པའི་ཚེས་བཅུ་ཉིན་བཙན་བྱོལ་ནང་བསྐྱར་གསོ་ཐུབ་པ་བྱུང་སྟེ་ད་ལྟའི་ཆར་ལྷན་ཚོགས་དེའི་ཡན་ལག་འཛམ་གླིང་རྒྱལ་ཁབ་ཁག་ལྔ་བཅུ་ང་བརྒྱད་ཀྱི་ནང་ཚོགས་མི་ཉིས་ཁྲི་བརྒལ་བ་ཞུགས་པ་རེད་འདུག་ལ། ལྷན་ཚོགས་དེའི་གཞི་རྩའི་དམིགས་ཡུལ་དེ་ནི་རྒྱ་གཞུང་གིས་བོད་ནང་བུད་མེད་རྣམས་ལ་ཚུལ་མིན་གྱི་བྱ་སྤྱོད་སྤེལ་བ་སྤྱི་དང། ལྷག་པར་དུ་བོད་པའི་ཆོས་དང་རིག་གཞུང་ཆབ་སྲིད་དང། སྤྱི་ཚོགས་བཅས་ཀྱི་རང་དབང་དང་དེ་བཞིན་བུད་མེད་རྣམས་ལ་སྐྱེ་སྒོ་བཀག་པ་སོགས་གནད་དོན་འདྲ་མིན་ཐོག་དོ་སྣང་གོ་རྟོགས་སྤེལ་བ་དང། བཙན་བྱོལ་ནང་བུད་མེད་ངོ་བོ་མཚོན་པའི་བོད་པའི་ཆོས་དང་རིག་གཞུང་བདག་གཅེས་རྒྱུན་འཛིན་གནང་བ་དང། སྤྱི་ཚོགས་དང་ཤེས་ཡོན་ཁོར་ཡུག་སོགས་གནད་དོན་འདྲ་མིན་ཐོག་ཞབས་ཞུ་སྒྲུབ་ཞུས་པ་དང། བོད་ཀྱི་བུད་མེད་ལྷན་ཚོགས་དེ་ནི་མང་གཙོའི་ལམ་སྲོལ་ཐོག་ནས་འོས་འདེམས་བྱས་པའི་དབུས་ས་གཉིས་ཀའི་སྒྲིག་འཛུགས་ཤིག་ཡིན་པ་དང་དེ་ནི་བཙན་བྱོལ་ནང་བོད་མིའི་གཞུང་འབྲེལ་མེད་པའི་ཚོགས་པ་ཆེ་གྲས་ཤིག་ཡིན་པ་རེད། རྒྱ་གར་ལྷོ་ཕྱོགས་མཱི་སུའུ་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་གྱི་གསར་འགོད་པ་པད་མ་དངོས་གྲུབ་ཡིན།
བོད་ཀྱི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་ནི་ང་ཚོས་དུས་རྒྱུན་དུ་ནས་སྤེལ་དགོས་པའི་ལས་འགུལ་གལ་ཆེ་ཞིག་ཡིན་པ། སྐུ་མགྲོན་གཙོ་བོ་ས་འཐུས་ཚོགས་གཞོན་རིག་འཛིན་ལྷ་མོ་ལགས་ཀྱིས་བུད་མེད་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པའི་ཐོག་གསུངས་ཡོད་པའི་སྐོར། ང་ཚོའི་སྒང་ཏོག་ཁུལ་གྱི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང།
དེ་རིང་གི་ཉིན་མོར་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་བོད་ཀྱི་རྒྱལ་ས་ལྷ་སར་རྒྱ་དམར་གཞུང་གིས་བོད་མིར་དྲག་གནོན་བྱེད་སྐབས་ཕོ་བྲང་པོ་ཏཱ་ལའི་མདུན་དུ་བོད་མདོ་དབུས་ཁམས་གསུམ་ནས་བུད་མེད་སྟོང་ཕྲག་མང་པོས་རྒྱ་དམར་གྱི་དབང་བསྒྱུར་ལ་ངོ་རྒོལ་བྱས་ཏེ་མི་ལོ་ཧྲིལ་པོ་དྲུག་ཅུ་རེ་བཞི་འཁོར་བའི་དུས་དྲན་འཁེལ་གྱི་ཡོད་སྟབས་སྒང་ཏོག་ས་གནས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་གོ་སྒྲིག་ཐོག་ཅན་མ་རི་སེར་བྱེས་འགྲོ་ཕན་གླིང་དགོན་པའི་ཚོམས་ཆེན་ནང་མི་མང་འདུ་འཛོམས་ཀྱིས་དུས་དྲན་སྲུང་བརྩི་ཞུས་ཡོད་པ་རེད། མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་ས་འཐུས་ཚོགས་གཞོན་རིག་འཛིན་ལྷ་མོ་ལགས་ཀྱིས་དུས་དྲན་དང་འབྲེལ་བའི་གསུང་བཤད་ནང་ཕྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོར་རྒྱ་དམར་གྱིས་བོད་མིར་བཙན་གནོན་བྱེད་སྐབས་བོད་ཀྱི་བུད་མེད་དཔའ་མོ་མང་པོ་ཞིག་ནས་རང་རྒྱལ་ཁབ་དང་མི་རིགས་ཀྱི་དོན་དུ་རང་སྲོག་བློས་བཏང་གནང་བ་དེ་དྲན་གསོ་དང་ལྷག་པར་དུ་ཁོང་རྣམ་པའི་སྙིང་སྟོབས་དང་བློས་གཏོང་ལ་རྗེས་དྲན་དང་གདུང་སེམས་མཉམ་སྐྱེད་ཞུས་པ་དང་ཆབས་ཅིག་ཁོང་གིས་བོད་དོན་དང་འབྲེལ་བའི་ལས་འགུལ་སྤེལ་ཆེད་ང་ཚོར་ཉིན་མོ་དང། དུས་ཚོད་ཞིག་ཟུར་དུ་དགོས་ཀྱི་མེད་པར་ང་ཚོས་དུས་རྒྱུན་དུ་ནས་སྤེལ་དགོས་པའི་ལས་འགུལ་གལ་ཆེ་ཞིག་ནི་སོ་སོའི་སྐད་ཡིག་དང་རིག་གཞུང་སྲུང་སྐྱོབ་གནང་རྒྱུ་དེ་ཡིན་པ་གསུངས་གནང་སོང། ང་ཚོ་མི་རྒན་པ་གིས་མི་ཆུང་བ་རྩིས་སྤྲད་དུས་ཙམ་པ་ག་རེ་རྩིས་སྤྲད་ཡ་རེད། རྩིས་སྤྲད་ཡ་དེ་སོ་སོའི། རིག་གཞུང་འདི་རེད་སོ་སོའི་ངོ་བོ་འདི་རེད་ངོ་བོ་འདི་བརླག་སོང་ན་ཚར་རེད། རྩ་དོན་བླ་རེད། ཡོ་མོ་ར་བྱས་ཙང་ངོ་འདི་ང་ཚོས་སྲུང་སྐྱོབ་གལ་ཆེན་པོ་རེད་གསུངས་པ་འདི་ཐོར། དེ་དང་མཉམ་དུ་ད་ལས་འགུལ་སྤེལ་ཡ་དེ་ཚང་མ་ལས་འགུལ་གཅིག་ང་ཚོས་སྐད་དེ་ཧྲ་ཏག་ཏག་རྒྱག་ཡ་སོ་སོ་བོད་པ་གི་རིག་གཞུང་ག་རེ་ནས་ཚང་མ་ཧྲ་ཏག་ཏག་བྱས་དཔེར་ན་ཆ་བཞག་ན་ནང་མི་གཅིག་གི་ཆ་བཞག་ནས་ཕྲུ་གུ་གཅིག་གསོ་སྐྱོང་བྱས་སོང་ན་ཕྲུ་གུ་དེ་ལ་གསོ་སྐྱོང་བྱེད་དུས་ཙམ་པ་ཁ་ལ་ཡན་ཆད་དོ་སྣང་བྱས་ཁ་ལ་ཡག་པོ་ཁ་ལ་ཡག་པོ་ཞིག་སྤྲད་སོང་ན་འཕྲོད་བསྟེན་ལ་དོ་སྣང་བྱུང་ར་འཕྲོད་བསྟེན་ཁྲོད་ནས་མི་ཡག་པོ་བྱུང་སོང་ན་ང་ཚོ་སྤྱི་ཚོགས་ཡག་པོ་ཡོང་གི་ར།
དེ་བཞིན་ཡང་ཁོང་གིས་འདས་པའི་ལོ་ཤས་ནང་ང་ཚོའི་སྤྱི་ཚོགས་ནང་ཆོལ་ཁ་དང་ཆོས་བརྒྱུད་ཀྱི་འཐེན་འཁྱེར་འོག་བོད་མིའི་གཅིག་སྒྲིལ་ལ་ཉམས་རྒུད་ཕྱིན་པའི་དུས་སྐབས་འདིར་སྒང་ཏོག་ནང་གི་བོད་མི་ཁག་ཅིག་ནས་མ་སྐུལ་དང་བླངས་ཐོག་ཆོལ་གསུམ་སྒོར་གཞས་ཚོགས་པ་ཞེས་བཙུགས་ནས་སྤྱི་ཚོགས་ནང་ཁུལ་འཆམ་མཐུན་གྱི་ལས་འགུལ་སྤེལ་ཐུབ་པ་དེ་བོད་པའི་སྤྱི་ཚོགས་ནང་མིག་དཔེ་བཟང་པོ་ཞིག་འདོན་ཐུབ་པ་ཞིག་ཆགས་ཡོད་པ་གསུངས་སོང།

ཆ་བཞག་འདི་ཞོལ་ཡིན་ཨ་ནི་དབུས་གཙང་གི་ཚོགས་གཙོ་མཆོག་ལ་ནི་མུ་མཐུད་ནས་དེ་འདྲས་ཀྱི་ལས་འགུལ་སྤེལ་རོགས་གནང་ཞུ་འདི་ཚོ་ཡི་ལས་འགུལ་རེད་ལས་འགུལ་དངོས་གསལ་དེ་བོ་ཡོད་མ་རེད་ལས་འགུལ་རེད་ཡིན་ནི། ཡང་ཐེངས་འདིའི་མཛད་སྒོའི་ཐོག་མཉམ་ཞུགས་གནང་མཁན་བུད་མེད་རྒན་གཞོན་ཁག་ཅིག་ལ་བུད་མེད་སྒེར་ལངས་ཀྱི་མཚོན་དོན་དང་གལ་གནད་ཐོག་རང་རང་སོ་སོའི་བསམ་ཚུལ་ཇི་ཡོད་སྐོར་བཅར་འདྲི་ཞུས་སྐབས་ས་གནས་བུད་མེད་རྒྱུན་ལས་འབའ་རི་འཆི་མེད་ལགས་ནས།

ཐབས་ཤེས་འདྲ་པོ་བྱེད་ཀྱི་ཡོད། ཡང་བོད་ལྷ་ས་ནས་ཡིན་པ་ད་ལྟ་རང་ལོ་བདུན་ཅུ་དོན་གསུམ་ལ་སོན་པ་ཨ་ཅག་ལྷག་པ་སྒྲོལ་མ་ལགས་ཀྱིས་བོད་ནང་བུད་མེད་སྒེར་ལངས་བྱུང་སྐབས་ཁོ་མོ་ལོ་བཅུ་གཅིག་ཡིན་པ་དང་སྐབས་དེ་དུས་ཁོ་མོ་རྒྱ་གར་འབྲས་ལྗོངས་ནང་ཡོད་པ་དང་བོད་ནང་རྒྱ་དམར་གྱིས་དྲག་གནོན་བྱས་པའི་གནས་ཚུལ་ཐོས་སྐབས་ཁོ་མོར་སེམས་འཚབ་དང་སྡུག་བསྔལ་ཆེན་པོ་བྱུང་ཡོད་པ་འགྲེལ་བརྗོད་གནང་བྱུང། པཱ་ལགས་ལ་དཔེ་དཀའ་ངལ་བྱུང་ཤག་པཱ་ལགས་བཙོན་ཁང་ལ་བཤད་གནང་ཤག་ཨ་ནི་ཞུ་གོ་ཆུ་རྒྱ་གར་ལ་ང་ཚོ་ཐུགས་ཁར་ཕེབས་དུས་ག་ལ

བཏབ་གི་ཡོད་དགོས། ཡང་རང་ལོ་བདུན་ཅུ་དོན་གཉིས་སོན་པ་ཨ་ཚང་ལྷ་མོ་ལགས་ཞུ་བ་ཞིག་ནས་ད་རིང་གི་ཉིན་མོར་གལ་ཆེ་དོན་ཆེར་བརྩིས་ནས་བཅར་བ་ཡིན་ཚང་མས་བོད་ཀྱི་རྩ་དོན་ཆེད་དུ་སེམས་ཤུགས་མ་ཆག་ནས་ལས་འགུལ་ནང་མཉམ་ཞུགས་གནང་རོགས་ཞེས་གསུང་གི་འདུག།
ཨ་ནི་ང་ཚོ་ད་རྒྱ་གར་ལུང་པ་ལ་སླེབས་ནས་ང་ལོ་སྟོབས་ན་དེ་གས་ཟིན་སོང་ཨ་ནི་རྒྱ་གར་དབྱིན་ཇིའི་འོག་ལ་བསྡད་ནས་ལོ་ཉིས་བརྒྱ་ཕྱིན་པ་རེད་ཨ་ནི་ང་ཚོ་ད་བོད་པ་ཨ་ད་ག་ཚོད་ཕྱིན་ཨ་མ་ང་ཚོ་སེམས་ཤུགས་མ་ཆག་པ་བྱས་ནས་ཨ་ནི་བོད་ཀྱི་རྩ་དོན་དོན་དག་ལ་གང་གས་ཀས་ཨ་ནི་སེམས་ཤུགས་གནང་རོགས་གནང་ཞུ་ཡག་ཡིན། མཛད་སྒོ་གྲུབ་རྗེས་བོད་རྒྱལ་ཁབ་དང་བསྟན་སྲིད་མི་རིགས་ཀྱི་ཆེད་དུ་རང་སྲོག་བློས་བཏང་གནང་མཁན་རྒྱལ་གཅེས་དཔའ་བོ་དཔའ་མོ་ཡོངས་ལ་རྗེས་དྲན་ཞུ་ཆེད་མར་མེ་ཞལ་ཕྱེ་དང་བདེན་ཚིག་སྨོན་ལམ་དང་མ་ཎི་གསོག་སྒྲུབ་སོགས་གནང་ཡོད་པ་རེད། དེ་བཞིན་རྒྱ་གར་བྱང་ཤར་ཀ་ལན་པུ་རྡོ་རྗེ་གླིང་སོ་ན་ཌ་དང་ར་ཝང་ལ་བཅས་ཀྱི་ནང་བུད་མེད་སྒེར་ལངས་ཐེངས་དྲུག་ཅུ་རེ་བཞི་པ་དེ་བཞིན་ལས་འགུལ་གྱི་རྣམ་པ་འདྲ་མིན་ཐོག་སྲུང་བརྩི་ཞུས་ཡོད་འདུག།

བོད་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩིའི་མཛད་སྒོར་ཕྱི་རྒྱལ་གྱི་གྲོས་ཚོགས་ཁག་གི་འཐུས་མི་གྲངས་སུམ་ཅུ་ཆེད་བཅར་ཞུས་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པའི་ནང་དུ། དེ་ཡང་ཁ་ཉིན་ཕྱི་ཚེས་བཅུ་ཉིན་གྱི་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་གྱི་བོད་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པའི་དུས་དྲན་སྲུང་བརྩིའི་མཛད་སྒོར་ཡུ་རོབ་ཀྱི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས Nicholas Peksa གཙོས

རྒྱ་ནག་གཞུང་གིས་བོད་མིའི་རིགས་རྒྱུད་ཀྱི། DNA། ཞེས་པའི་རྒྱུ་ཆ་དེ་བསྡུ་ལེན་མཚོན། བོད་ཕྲུག་རྣམས་གཏན་འཇགས་སློབ་གྲྭ་ཁག་གི་ནང་བཙན་དབང་ཐོག་འཇོག་ནས། བོད་ཕྲུག་རྣམས་རྒྱ་ཧན་མི་རིགས་ཤིག་ཏུ་བསྒྱུར་རྒྱུའི་དྲག་གནོན་ཅན་གྱི་སྲིད་བྱུས་ཁག་ལག་བསྟར་བྱེད་པར་སྐྱོན་བརྗོད་ཤུགས་ཆེ་གནང་ཡོད་པ་རེད་འདུག་ཡང་མཛད་སྒོའི་ཐོག་དམིགས་བསལ་སྐུ་མགྲོན་ཨ་མི་རི་ཀའི་དམངས་གཙོ་ཐེབས་རྩ་ཁང་གི་གཙོ་འཛིན་སྐུ་ཞབས Damon Wilson མཆོག་གིས། བོད་མི་རྣམས་ཀྱི་རང་དབང་དང་དྲང་བདེན་དང་དམངས་གཙོའི་ཆེད་ཡིད་སྨོན་སྐྱེས་པའི་བློ་སྟོབས་དང།
སེམས་ཤུགས་ལ་གདུང་སེམས་མཉམ་བསྐྱེད་དང་རྒྱབ་སྐྱོར་གནང་གི་ཡོད་པའི་སྐོར་སོགས་གསུངས་འདུག་ཡང་གསུམ་བཅུའི་དུས་དྲན་གྱི་མཛད་སྒོའི་ཐོག་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་རྣམ་གཉིས་ཀྱིས་བཀའ་ཤག་དང་བོད་མི་མང་སྤྱི་འཐུས་ཀྱི་གསུང་འཕྲིན་སྒྲོག་སྦྱང་གནང་ཡོད་པ་སོགས་ཀྱི་སྐོར་གནས་ཚུལ་ནང་བཀོད་འདུག། ཨ་མི་རི་ཀའི་མེ་སི་ཆུ་སི་མངའ་སྡེའི་ནང་གནས་སྡོད་བོད་མི་ཚོས་གཟའ་པ་སངས་ཉིན་བོད་མིའི་ངོ་རྒོལ་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་འདི་སྲུང་བརྩི་གཟབ་རྒྱས་ཞུས་ཡོད་འདུག་དེའི་ཉིན་ས་གནས་གྲོང་ཁྱེར་གཞུང་གི་ལས་ཁང་མདུན་བོད་པའི་རྒྱལ་དར་སྒྲེང་འཛུགས་ཀྱི་མཛད་སྒོ་ཞིག་སྤེལ་ཡོད་པ་དང། དེའི་ཐོག་གྲོང་ཁྱེར་སྤྱི་ཁྱབ་མུ་རཱ་ཧེ་ལི་མཉམ་ཞུགས་ཀྱིས་གཏམ་བཤད་ཡང་གནང་ཡོད་འདུག་གྲོང་ཁྱེར་སྲིད་གཞུང་མདུན་བོད་ཀྱི་རྒྱལ་དར་སྒྲེང་འཛུགས་བྱེད་ཡས་དེ་ད་ལོ་ཐེངས་གསུམ་པ་དེ་ཡིན་པ་རེད། དེ་རྗེས་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་ས་གནས་ནང་རྔམ་སྟོན་གྱིས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་སྲུང་བརྩི་ཞུས་ཡོད་པ་རེད། རྒྱ་ནག་གཞུང་གིས་བོད་ནང་བཙན་འཛུལ་བྱས་པ་ནས་བཟུང་བོད་མི་ཁྲི་སྟོང་མང་པོའི་ཚེ་སྲོག་ཤོར་ཡོད་པ་མ་ཟད་བོད་ཀྱི་དགོན་སྡེ་དང་སྲོལ་རྒྱུན་གྱི་རིག་གནས་ལ་གནོད་འཚེ་ཚབས་ཆེན་ཕོག་ཡོད་ཅིང། དེ་བཞིན་སྤྱི་ལོ་ཉིས་སྟོང་དགུ་ལོ་ནས་བཟུང་བོད་ནང་བོད་མི་བརྒྱ་དང་ལྔ་བཅུ་ང་བདུན་ཙམ་གྱིས་བོད་རང་དབང་ཆེད་དང་རྒྱ་ནག་གཞུང་གིས་བོད་ནང་ལ་འཛིན་པའི་སྲིད་བྱུས་ལ་ངོ་རྒོལ་ཆེད་སྐུ་ལུས་མེ་བསྲེགས་བཏང་ཡོད་པ། དང། ད་རེས་ཀྱི་ངོ་རྒོལ་རྔམ་སྟོན་དེ་ཡང་བོད་དོན་ཆེད་ལུས་སྲོག་བློས་བཏང་གནང་མཁན་ཚོར་དྲན་གསོ་ཞིག་ཡིན་པའི་སྐོར་བོད་མི་མང་སྤྱི་འཐུས་དོན་གྲུབ་ཚེ་རིང་ལགས་ཀྱིས་ངོ་རྒོལ་རྔམ་སྟོན་སྐབས་གཏམ་བཤད་སྤེལ་ཡོད་འདུག་ན་ནིང་སྤྱི་ཟླ་བཅུ་གཉིས་པའི་ནང་ཨ་མི་རི་ཀའི་གྲོས་ཚོགས་གོང་མའི་འཐུས་མི། Todd Young། དང། Jeff Merkley། པེ་ཀྲིག་ལི་ཁཱའི་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་གནད་དོན་ཐད་ཀྱི་ལངས་ཕྱོགས་ཀྱི་གྲོས་འཆར་ཞིག་བཏོན་ཡོད་པ་དང། གྲོས་འཆར་དེའི་ནང་བོད་དང་རྒྱ་ནག་དབར་ལ་གདོང་ཐུག་གི་གནད་དོན་ཐག་གཅོད་མ་བྱུང་བར། བོད་ཀྱི་ཁྲིམས་མཐུན་གནས་བབ་དེ་བཞིན་རྒྱལ་སྤྱིའི་ཁྲིམས་ལུགས་དོན་ཚན་བཞིན་ཨ་རི་གཞུང་གིས་ངོས་འཛིན་གནང་དགོས་པ་དང། བོད་མི་ཚོར་རང་དབང་གི་འདེམས་བསྐོ་ཡོད་པར་ཁས་ལེན་གནང་དགོས་པ། རྒྱ་ནག་གཞུང་གིས་གོང་ས་ཏཱ་ལའི་བླ་མ་མཆོག་གམ་ཁོང་ཉིད་ཀྱི་སྐུ་ཚབ་དང་གྲོས་མོལ་བྱེད་ཀྱི་མེད་པར་སྐྱོན་བརྗོད་བྱེད་རྒྱུ་དང། རྒྱ་ནག་གིས་བོད་དེ་ལོ་རྒྱུས་ཐོག་ནས་རྒྱ་ནག་གི་ཆ་ཤས་ཤིག་ཡིན་ལུགས་ཀྱི་བཤད་སྲོལ་དེར་ཁས་ལེན་མི་བྱེད་རྒྱུ་སོགས་བཀོད་ཡོད་འདུག་གོང་ཞུས་གྲོས་འཆར་དེ་བཞིན་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀྱི་ཐུན་མོང་གི་བསམ་ཚུལ་ཡིན་སྟབས། དེས་བོད་ཀྱི་གནད་དོན་ཐག་གཅོད་ཡོང་ཐབས་སུ་གལ་འགངས་ཆེ་བའི་གོམ་སྟབས་སྤོས་པ་ཞིག་ལ་མི་མང་པོས་ངོས་འཛིན་བྱེད་ཀྱི་ཡོད་པ་རེད།
ཡང། ཨ་མི་རི་ཀའི་གྲོས་ཚོགས་ཀྱི་རྒྱ་ནག་ལ་དམིགས་པའི་ལས་དོན་ཚོགས་ཆུང་གི་ཚོགས་གཙོ་སྐུ་ཞབས། Mike Gallagher། ཡིས་ཁ་ཉིན་རྒྱལ་ས Washington གྱི་རྒྱ་ནག་གི་གཞུང་ཚབ་ལས་ཁང་མདུན། བོད་མི་ཚོས་བོད་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་དེ་སྲུང་བརྩིའི་མཛད་སྒོར། རྒྱ་ནག་གཞུང་གིས་བོད་མིའི་འགྲོ་བ་མིའི་ཐོབ་ཐང་བརྡལ་བཤིག་བཏང་བར་སྐྱོན་བརྗོད་གནང་ཡོད་པ་རེད་འདུག་དེ་ཡང། ཨ་མི་རི་ཀའི་གྲོས་ཚོགས་ཀྱི་འཐུས་མི་སྐུ་ཞབས། Mike Gallagher། ཡིས། གསུང་བཤད་གནང་བའི་ནང། བོད་མི་རྣམས་ཀྱིས་རང་དབང་དང་རིག་གཞུང་ཐོག་འཐབ་རྩོད་བྱས་པ་དེར་ངོས་འཛིན་ཞུས་ཡོད་པའི་སྐོར་གསུངས་པ་དང། དེ་བཞིན་ཁོང་གིས་རྒྱ་ནག་གུང་ཁྲན་ཏང་གཞུང་དེར་འགྱུར་བ་ཏིལ་འབྲུ་ཙམ་ཡང་ཕྱིན་མེད། གུང་ཁྲན་ཏང་དེ་ཉེན་ཚབས་ཞིག་དང་ཁ་ཆད་ལག་ལེན་མེད་མཁན། དབང་ཤུགས་ལ་འདོད་རྔམ་དང་དམར་གསོད་བྱེད་རྒྱུར་དགའ་པོ་བྱེད་མཁན་ཞིག་རེད་ཅེས་སྐྱོན་བརྗོད་གནང་ཡོད་པ་རེད་འདུག་ཡང་སྐུ་ཞབས Gallagher། ཡིས། ཁོང་རང་ཉིད་ཀྱིས་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ཚོགས་ཆུང་གི་ངོས་ནས་འགྲོ་བ་མིའི་ཐོབ་ཐང་གི་གནད་དོན་དེ་དང་ཐོག་ནས་གལ་ཆེར་ངོས་འཛིན་གནང་རྒྱུ་དེས་ཨ་མི་རི་ཀའི་མི་དམངས་ལ་རྒྱ་ནག་གི་གུང་ཁྲན་ཏང་དེ་རྒྱང་ཐག་རིང་བའི་ཉེན་ཚབས་ཤིག་མིན་པའི་བརྡ་ལན་གནང་སྟངས་ཤིག་ཆགས་ཡོད་པའི་སྐོར་གསུངས་འདུག་ཁོང་གིས་མུ་མཐུད་ནས་རྒྱ་ནག་གི་གུང་ཁྲན་ཏང་གིས་ཨ་མི་རི་ཀའི་རྒྱལ་ཁབ་ཀྱི་བདག་ཐོབ་ཐོག་ཉེན་ཚབས་བཟོ་གི་ཡོད། དེ་དག་ནི་སོ་ལྟའི་ལྒང་བུ་གཏོང་རྒྱུས་མཚོན། ཨ་མེ་རི་ཁའི་ན་གཞོན་ཚོས་བེད་སྤྱོད་གཏོང་བའི་གློག་ཀླད་འཕྲུལ་འཁོར་བརྒྱུད་ནས་སྟངས་འཛིན་དང། རྒྱ་ནག་ནས་གཏོང་བའི་དུག་རྫས། Fentanyl། ཟེར་བ་དེས་ལོ་རེར་ཨ་མེ་རི་ཁའི་མི་སེར་བདུན་སྟོང་གི་ཚེ་སྲོག་ལེན་གྱི་ཡོད་པ་རེད་ཅེས་གསུངས་འདུག་ཡང་ཁོང་གིས། ཨ་མེ་རི་ཁའི་ངོས་ནས་རྒྱ་ནག་དང་ཐེ་ཝན་གྱི་གནད་དོན་སོགས་གནད་དོན་གང་གི་ཐད་དམག་འཐབ་བྱེད་རྒྱུའི་འདོད་པ་ཡོད་མཁན་སུ་ཡང་མེད་ནའང། བློ་ཕམ་ཞིག་ལ་ཨ་མེ་རི་ཁའི་གཞུང་གིས

རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གསར་འགྱུར་ཁག་རེད། རྒྱ་ནག་གཞུང་གིས ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་ཆེད་གྲ་སྒྲིག་བྱེད་བཞིན་པའི་དུས་འདིར་བོད་མིའི་དབུ་ཁྲིད ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་སྐུ་སྒེར་རང་གི་བརྒྱུད་འཛིན་མཁན་ཞིག་འདེམས་སྒྲུག་གནང་ཚེ་གནད་དོན་མང་པོ་ཞིག་རང་བཞིན་གྱིས་ཐག་གཅོད་ཡོང་རྒྱུ་ཡིན་པ་ལོ་རྒྱུས་སྨྲ་བ་པོ་དང་རྩོམ་པ་པོ Claude Arpi ཞེས་པ་ཁོང་གིས་སྤྱི་ཟླ་གསུམ་པའི་ཚེས་བཅུ་གཅིག་ཉིན First Post ཟེར་བའི་བརྒྱུད་ལམ་ཐོག་དཔྱད་རྩོམ་ཞིག་སྤེལ་འདུག། གནས་ཚུལ་ནང་བཀོད་པ་ལྟར་ན ྋགོང་ས་སྐྱབས་མགོན་ཏཱ་ལའི་བླ་མ་མཆོག་གང་ཉིད་ཀྱིས་མ་འདས་སྤྲུལ་སྐུའི་ལམ་ལུགས་ལྟར་རྒྱུན་འཛིན་མཁན་ཞིག་འདེམས་སྒྲུག་གནང་ཚེ་རྒྱ་ནག་གིས་ཀྱང་ཤོད་ཡས་གང་ཡང་མེད་པ་ཆགས་རྒྱུའི་ཁར། དེས་བཙན་བྱོལ་དུ་ཡོད་པའི་བོད་མི་ཚོ་དང་དེ་བཞིན་ཧི་མ་ལ་ཡ་མངའ་ཁུལ་གྱི་ཆབ་སྲིད་གནས་བབ་བརྟན་ལྷིང་ཡོང་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་པའི་སྐོར་བཀོད་ཡོད་འདུག། ཉེ་ཆར་རྒྱ་ནག་གི་གོ་ལའི་དུས་བབ་དྲ་རྒྱའི་ཐོག་རྩོམ་སྒྲིག་པས་དཔྱད་གཏམ་ཞིག་སྤེལ་བའི་ནང། འབྱུང་འགྱུར་གོང་ས་མཆོག་གི་ཡང་སྲིད་ངེས་པར་དུ་རྒྱ་ནག་ཏུ་ངོས་འཛིན་བྱེད་དགོས་པ་དང། བོད་ཀྱི་ཆོས་ལུགས་བྱེད་སྒོ་ཁག་ནི་རྒྱ་ནག་གི་ནང་སྲིད་གནད་དོན་ཡིན་པ་སོགས་བཤད་ཡོད་པའི་ཐད་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་རྒྱ་ནག་མན་ཇུའི་སྐབས་ནས་ཡང་སྲིད་ངོས་འཛིན་གྱི་སྐོར་ལ་ཐེ་བྱུས་ཀྱི་སྐད་ཆ་རྩ་བ་ནས་མེད་པའི་གོང་ནས་བོད་ནང་བོད་རང་གི་ནང་ཆོས་ཀྱི་འགྲོ་སྟངས་བྱེད་སྒོ་ཁག་གཞི་ལ་བཞག་སྟེ་ལོ་བདུན་བརྒྱ་ལྷག་གི་གོང་ནས་ཡང་སྲིད་ངོས་འཛིན་གནང་སྟངས་བྱུང་བསྡད་ཡོད་པ་དང། ཕྱིས་སུ་དུས་རབས་བཅུ་བདུན་པ་དང་བཅུ་དགུ་བར་ཆབ་སྲིད་ཀྱི་སྒྲིག་འཛུགས་ཁག་གིས་བླ་མའི་ཡང་སྲིད་ལ་དོ་སྣང་དང་བེད་སྤྱོད་ཀྱི་རིགས་མང་པོ་ཕྱི་ནང་གང་ས་ནས་བྱས་ཏེ། བླ་མ་ལ་མི་མང་གིས་དད་གུས་ཞུ་བཞིན་ཡོད་པས་བླ་མའི་ནུས་པ་བརྒྱུད་ནས་མི་མང་དབང་སྒྱུར་དང་སོ་སོའི་ཁེ་ཕན་བསྒྲུབ་རྒྱུའི་བསམ་ཚུལ་དེ་ཆབ་སྲིད་པ་ཚོའི་སེམས་ནང་ཏན་ཏན་ཡོང་བསྡད་ཡོད་པ་སོགས་འགྲེལ་བརྗོད་གནང་ཡོད་འདུག་རྒྱ་ནག་གཞུང་གིས་བོད་ཀྱི་སྤྲུལ་སྐུའི་ངོས་འཛིན་གྱི་ཡིག་ཆ་གཏན་འབེབས་ཀྱིས་ཐོག་མཐའ་བར་གསུམ་དུ་རྒྱལ་བའི་ཡང་སྲིད་རྒྱ་ནག་ཏུ་འཁྲུངས་དགོས་པ་དང། ངོས་འཛིན་གྱི་དབང་ཆ་རྒྱ་ནག་ལ་ཡོད་ལུགས་བཤད་ཀྱི་ཡོད་ན་ཡང། གོང་ས་མཆོག་གིས་སྤྱི་ལོ་ཉིས་སྟོང་བཅུ་དགུ་ལོའི་ཕྱི་ཟླ་གསུམ་པའི་ཚེས་གཅིག་ཉིན་རོ་ཊར་གསར་ཁང་དུ་བཀའ་ལན་གནང་བའི་ནང། མ་འོངས་པར་སྐུའི་ཡང་སྲིད་དེ་རང་དབང་རྒྱལ་ཁབ་ནང་དང་རྒྱ་ནག་གཞུང་ནས་ངོས་འཛིན་བྱས་པ་བྱུང་ཚེ། མི་མང་གི་ངོས་ནས་རྒྱ་ནག་གིས་བདམས་པའི་ཡང་སྲིད་དེར་གུས་བརྩི་ཞུ་ཐབས་མེད་པ་དང། མགོན་པོ་གང་ཉིད་རྒྱ་གར་དུ་མི་ལོ་དྲུག་ཅུ་ལྷག་རིང་བཞུགས་མྱོང་བས་སྐུའི་ཡང་སྲིད་དེ་ཡང་རྒྱ་གར་རང་དབང་ལུང་པར་འཁྲུངས་སྲིད་པའི་སྐོར་སོགས་བཀའ་སྩལ་ཡོད་པ་རེད། ཡང་རེས་གཟའ་ཉི་མའི་ཉིན་རྒྱ་ནག་གི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཐོག་དེ་སྔོན་རེ་བ་མ་བྱས་པའི་དབུས་གཞུང་གི་དངུལ་ཁང་གི་གཙོ་འཛིན་དང་དཔལ་འབྱོར་བློན་ཆེན་གཉིས་བརྗེ་སྒྱུར་གྱི་ཚབ་ཏུ་རང་འཇགས་བཞག་པའི་གནས་ཚུལ་བྱུང་ཡོད་པ་རེད་འདུག་དེ་ཡང། རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་གྱི་ཚོགས་འདུའི་ཐོག་རྒྱ་ནག་གི་དབུས་དངུལ་ཁང་གི་སྤྱི་ཁྱབ་པ་ཡི་ཀང་དང་དཔལ་འབྱོར་བློན་ཆེན་ལིའུ་ཀོན་རྣམ་གཉིས་གོ་གནས་རང་འཇགས་ཐོག་འཇོག་ཡོད་པ་རེད་འདུག། རྒྱ་ནག་གི Pinpoint Asset Management ཞེས་པའི་དངུལ་རྩིས་ལས་ཁང་དེའི་དཔལ་འབྱོར་དབྱེ་ཞིབ་པ Zhang Zhiwei ཟེར་བ་ཞིག་གིས་རྒྱ་ནག་གཞུང་གིས་བློན་ཆེན་ལྷན་ཚོགས་ནང་དཔལ་འབྱོར་ཐོག་གི་ཆེད་ལས་བགྲེས་པ་དེ་དག་མུ་མཐུད་ནས་འཇོག་གནང་བ་དེས་བརྡ་ལན་ཡག་པོ་ཞིག་གཏོང་གི་ཡོད་པ་རེད། འཛམ་གླིང་ཁྱོན་ཡོངས་ནང་དཔལ་འབྱོར་གནས་སྟངས་དེ་གདོང་ལེན་བྱེད་དགོས་པ་ཞིག་ཆགས་ཡོད། དཔལ་འབྱོར་དང་དངུལ་རྩིས་ཐོག་གི་འགོ་ཁྲིད་དེ་བརྟན་པོ་ཞིག་དང་མུ་མཐུད་ནས་གནས་རྒྱུ་དེས་ཁྲོམ་རའི་ཐོག་གི་གདེང་ཚོད་ཤུགས་ཆེ་རུ་གཏོང་རྒྱུར་ཕན་ཐོགས་ཡོང་རྒྱུ་ཡིན་པ་རེད་ཅེས་བརྗོད་ཡོད་པ་རེད་འདུག་རྒྱ་ནག་གཞུང་གི་དབུས་དངུལ་ཁང་གི་སྤྱི་ཁྱབ་པ་ཡི་ཀང། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་གོ་གནས་དེར་བསྐོ་གཞག་བྱུང་ཡོད་པ་དང་སྔ་ལོ་ཕྱི་ཟླ་བཅུ་པའི་ནང་ཁོང་རྒྱ་ནག་དམར་ཤོག་གི་དབུས་རྒྱུན་ལས་ཀྱི་ཚོགས་མིའི་ཁོངས་ནང་མེད་སྟབས་རྒས་ཡོལ་དུ་འགྲོ་བའི་ཚོད་དཔག་བྱེད་མཁན་བྱུང་ཡོད་པ་མ་ཟད་ཟླ་བ་སྔོན་མ་དེར་ཁོང་གི་ཚབ་ཏུ་རྒྱ་ནག་གི་དངུལ་རྩིས་ཀྱི། CITIC Group Corp། ཞེས་པའི་ཚོང་གཉེར་ལས་ཁང་དེའི་གཙོ་འཛིན་ཀྲུའུ། ཧེ་ཤིན་ཡིས་ཁོང་གི་ཚབ་བྱེད་པའི་ཚོད་དཔག་གནང་མཁན་བྱུང་ཡོད་པ་རེད་འདུག་ཡང་གནས་ཚུལ་ནང་བཀོད་པར། དེ་སྔོན་ཚོད་དཔག་གནང་བ་བཞིན་རྒྱ་ནག་གི་ཚོང་འབྲེལ་བློན་ཆེན་ཝང་ཝེན་ཐའོ་གོ་གནས་མུ་མཐུད་ནས་བཟུང་རྒྱུ་ཡིན་པའི་སྐོར་བཀོད་འདུག། ཨ་རི་དང་དབྱིན་ཡུལ་ཨོ་སི་ཁྲུ་ལི་ཡ་ཡུལ་གྲུ་གསུམ་དབར་རྒྱ་ནག་ལ་ཁ་གཏད་ཆེད་མཚོ་འོག་དམག་གི་གྲུ་གཟིངས་བཟོ་སྐྲུན་ལག་རྩལ་མཉམ་སྤྱོད་ཀྱི་གྲོས་མཐུན་འཇོག་ཆེད་དབྱིན་ཇིའི་སྲིད་བློན་མཆོག་ཨ་རིའི་ནང་ཆེད་ཕེབས་གནང་ཡོད་འདུག།

གཟའ་ཟླ་བའི་ཉིན་ཨིན་ཇི་གཞུང་གིས་ཡུལ་དེའི་བདེ་འཇགས་དང་རྒྱལ་སྲུང་ཕྱི་འབྲེལ་སྲིད་ཇུས་གསར་པ་ཕྱིར་བསྒྲགས་གནང་རྒྱུ་ཡིན་ཞིང། དེ་ཡང་དབྱིན་ཡུལ་གྱིས་དེང་སྐབས་འཛམ་གླིང་ནང་ཉེན་ཚབས་ཇེ་ཆེར་འགྲོ་བཞིན་པའི་གནས་སྟངས་ལ་ཁ་གཏད་ཀྱི་སྲིད་ཇུས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ལོ་སྟོད་ཙམ་ནས་ར་ཤི་ཡས་ཡུག་རེན་དུ་བཙན་འཛུལ་དམག་འཐབ་བྱས་ནས་བཟུང་ནུབ་ཕྱོགས་ཡུལ་གྲུ་ཁག་དང་རྒྱ་ནག་དབར་གྱི་འབྲེལ་ལམ་ཡང་ཛ་དྲག་ཏུ་ཕྱིན་ཡོད་ཅིང། ཨིན་ཇི་དང་ཨ་རི། ཨོ་སི་ཁྲུ་ལི་ཡ་ཡུལ་གྲུ་གསུམ་དབར་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར། ཨོ་ཀུ་སི་ཟེར་བའི་འཆར་གཞི་སྤེལ་རྒྱུ་ཕྱིར་བསྒྲགས་བྱས་ཡོད་པ་དང། དེ་ནི་རྒྱ་ནག་གིས་ཞི་བདེ་རྒྱ་མཚོའི་མངའ་ཁུལ་དུ་དམག་དོན་གྱི་སྟོབས་ཤུགས་ཇེ་ཆེར་གཏོང་བཞིན་པར་ཁ་གཏད་ཀྱི་འབད་བརྩོན་གྱི་ཆ་ཤས་ཞིག་ཡིན་ཞིང། ཨ་རིའི་ས་གནས San Diego དུ་ཡུལ་གྲུ་གསུམ་གྱི་དཔོན་རིགས་བར་ལ་མཇལ་མོལ་གནང་སྟེ་ཨོ་སི་ཁྲུ་ལི་ཡར་རྡུལ་ཕྲན་ནུས་པའི་མཚོ་དམག་གི་གྲུ་གཟིངས་ཀྱི་ལག་རྩལ་མཁོ་སྤྲོད་གནང་རྒྱུའི་མ་འོངས་ལས་དོན་ཐག་གཅོད་གནང་རྒྱུ་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་བསྲིངས་ཞུ་གི་ཡོད། ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ལྷུན་གྲུབ་ཚེ་རིང་ལགས་དང་འཆི་མེད་ཡིན། ཐེངས་འདིའི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་སྤེལ་ལས་གཞིའི་སོན་རྩ་འཛོམས་རའི་སྐོར་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་དང་ལྷན་དུ་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ན་གཞོན་དང་ཤེས་ཡོན་གྱི་ལེ་ཚན་གསན་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་གུས་པ་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་ན་གཞོན་ནུས་སྤེལ་ལས་གཞི་དབྱིན་སྐད་ནང Empowering the Vision ཡི་འགན་འཛིན་ཀུན་བཟང་ཚེ་འཕེལ་ལགས་དང་ལྷན་དུ་རྒྱ་གར་ནང་བོད་པའི་ན་གཞོན་ཚོའི་ཤེས་ཡོན་གྱི་གོ་སྐབས་འཚོལ་ཐབས་དང་ད་ག་ནང་བཞིན་གྱི་ཡང་ན་གཞོན་ནུས་སྤེལ་ལས་གཞིའི་ཚོགས་པའི་ངོས་ནས་བོད་རིགས་གཞོན་སྐྱེས་ཚོ་ལ་ཤེས་ཡོན་གྱི་གོ་སྐབས་བསྐྲུན་ཕྱོགས་དང་འབྲེལ་བའི་ཐོག་ལ་ང་ཚོ་གླེང་མོལ་ཞུ་གི་ཡིན། ཨ་ནི་ཀུན་བཟང་ཚེ་འཕེལ་ལགས་ཐོག་མར་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་དུས་ཚོད་གནང་བ་དེར་ཐུགས་རྗེ་ཆེ།
ཐུགས་རྗེ་ཆེ། ཀུན་བཟང་ཚེ་འཕེལ་ལགས། ད་ལྟ་ད་ན་གཞོན་ནུས་སྤེལ་ལས་གཞི་ཟེར་ཡག་དེ། ད་དེ་སྔོན་ཕྱི་ལོ་ཉིས་སྟོང་བདུན་ནས་དབུ་འཛུགས་གནང་བཞག་ཨ་ནི། ཐོག་མར་ཁྱེད་རང་གིས་ཡང་ཅིག་དེ་ཚོགས་པ་དེ་གི་ངོས་ནས་ད་བོད་པའི་སྤྱི་ཚོགས་ཁྲོད་ལ་བོད་རིགས་གཞོན་སྐྱེས་ཚོ་ལ་ཐུགས་ཕན་གསོས་པའི་ཕྱག་ལས་གལ་ཆེ་བ་གཙོ་བོ་གཙོ་བོ་གང་དང་གང་གནང་ཡོད་མེད་དེ་གཅིག་ངོ་སྤྲོད་མདོར་བསྡུས་གནང་རོགས་བྱེད་ད།
ལགས་རེད་ཡེ་ཤེས་ཟླ་བ་ལགས་ཐུགས་རྗེ་ཆེ། ད་ལྟ་ན་གཞོན་ནུས་སྤེལ་ལས་གཞི་ལབ་ཡག་དེ། ད་ལྟ་བར་དུ་ད་ལས་ཀ་གལ་ཆེ་ཤོས་ལབ་པ་ཡིན་ན་ཨ་ནི། ད་ལྟ་མཐོ་སློབ་ཁག་ལ་ཕྲུ་གུ་མཐོ་སློབ་འགྲིམ་ག་སླེབས་དུས་ཙམ་པ། ཨ་ནི་མཐོ་སློབ་ངོ་སྤྲོད་བྱས་རེད་ཨ་ནི་མཐོ་སློབ་ནང་ལ་ད་སློབ་ཚན་ག་རེ་ལེན་དགོས་ཡོད་མེད་དེའི་ལམ་སྟོན་བྱས་ཏེ། དམིགས་བསལ་ད་ལྡི་ལི་ལ་འབྱོར་བ་དང་ལྡི་ལི་ལ་དཔེ་ཤུགས་ཆེན་པོ་བྱས་ནས་ཕྲུ་གུ་ཚང་མ་ལ་ང་ཚོ་གིས་ཟབ་སྦྱོང་སྤྲད་ཀྱི་ཡོད་རེད། ཨ་ནི་འདི་མིན་པར་ཨ་ནི་ཕྱོགས་གཅིག་ད་སློབ་གྲྭ་ལ་བརྒྱ། དེ་དུས་ཙམ་པ་ཡང་སློབ་འབྲིང་རང་ལ་ཡང། སྤྱིར་བཏང་སོ་སོ་ཀྱི་ནུས་སྟོབས་ག་རེ་ཡོད་མེད། སོ་སོ་ཀྱི་དབྱིངས་ག་རེ་ཡོད་མེད་དེའི་བབ་པའི་ཨ་ནི་ཡང་མཇུག་མ་མ་འོངས་པའི་མདུན་ལམ་ག་རེ་ག་རེ་ཡོད་མེད་དེ་ག་ལ་ལམ་སྟོན་ཡང་ང་ཚོའི་སློབ་འབྲིང་རང་ལ་ལས་རིམ་ཤུགས་ཆེན་པོ་ཞིག་འགྲོ་གི་ཡོད་རེད། འདི་མ་ཡིན་པ་ད་ཁ་ཤས་སློབ་གྲྭ་མཐར་མ་འཁྱོལ་བ་དང་ཡང་མཐོ་སློབ་མཐར་མ་འཁྱོལ་བ་ཡང་ན་མཐོ་སློབ་འཐོན་ཚར་ནས་ཡང་ཅིག་ག་ལས་རིགས་ཁག་ལ་ཡང་ལས་རྒྱམ་ཆུ་མ་བྱིན་བདེ་ཉལ་དུ་འཛུལ་ལ་ཡང་ང་ཚོ་ཀྱིས་དམིགས་བསལ་ཁོ་རང་ཚོ་ཅིག་དང་ཅིག་བྱས་ནས་ཡང་ཕར་ཚུར་ཁོ་རང་ཚོ་ལ་དེ་ག་ལ་བོར་ད། གོ་རྟོགས་སྤེལ་དང་མཉམ་དུ། ཁོང་ཚོས་གལ་སྲིད་ཡང་ཅིག་སོ་སོ་གི་ལག་ཤེས་དང་སྐད་སྦྱངས་པ་ཡིན་ན། དེ་ཚོ་ལ་ང་ཚོས་ཡང་མཐུན་འགྱུར་དང། ཅིག་གི་ལག་ཤེས་སྦྱང་ས་ཡག་པོ་ཅིག་ལ་བཏང་ཡས་དང། དེའི་དཔལ་འབྱོར་གྱི་རྒྱབ་སྐྱོར་དང་དེ་འདྲས་ཅིག་ཤུགས་ཆེན་པོ་བྱེད་དེ་ཡོད་རེད། ཨ་ལགས་སོ་སྐུ་གཞོན་ཚེ་དཔལ་ལགས་ད་ལྟ་ཁོང་གསུངས་སུ་ད་ལྟ་ད་སླབ་གྲྭ་ཁག་དེ་གལ་ཆེན་པོ་ཆགས་ཀྱི་འདུག་ད་སླབ་གྲྭའི་ནང་ལོགས་ནས་གཙོ་བོ་ཅིག་དེ་སྔ་སོ་སོ་སླབ་གྲྭ་ཡོད་པའི་སྐབས་སུ་ཡང་ན་གཞོན་ནུས་སྤེལ་ལས་གཞི་ཚོགས་པའི་ངོས་ནས་ད་ཅིག་སླབ་གྲྭ་ལ་ཚུད་དངོས་སུ་ཨ་ནི་ཕེབས་བྱས་ད་མ་འོངས་པར་ཡང་མདུན་ལམ་དེ་ག་འདྲས་སོ་སོའི་ངོས་ནས་འཚོལ་དགོས་ཀྱི་ཡོད་མེད་ཡང་སོ་སོས་འདོད་མོས་ཡོད་པའི་སློབ་ཚན་འདི་ཚོའི་ཐད་ལ་རྗེས་མ་མུ་མཐུད་ནས་ཨ་ནི་ག་འདྲས་སུ་བསྐྱོད་དགོས་ཀྱི་ཡོད་མེད་དེ་འདྲའི་ལམ་སྟོན་ཤུགས་ཆེན་པོ་ཞིག་གནང་གི་འདུག་རྣམ་པ་ཚོའི་ངོས་ནས་ད་ལྟའི་ཆ་ལ་ཨ་ནི་ཡང་ཅིག་བཙན་བྱོལ་ནང་ཡོད་པའི་བོད་པའི་སློབ་གྲྭ་ཁག་གི་ནང་སྐོར་སྐྱོད་གནང་སྟེ་ཨ་ནི་ཡང་ཅིག་སློབ་ཕྲུག་ཚོ་ལ་མ་འོངས་མདུན་ལམ་དང་འབྲེལ་བའི་ཐོག་དེ་འདྲའི་ཡང་དེའི་སློབ་ཁྲིད་རེད་ད་ནང་བཞིན་ཁོང་ཚོར་ངོ་སྤྲོད་གནང་གི་ཡོད་ན།
རེད་རེད་ད་ད་ལྟ་ཉེ་ཆར་རང་ང་ཚོ་ད་ལྟ་ང་ཚོའི་གི་མདུན་ལམ་སློབ་སྟོན་པ་དང་ང་ཚོ་ཡང་ལས་རིམ་འགན་འཛིན་པ་ད་ད་རྒྱ་གར་གི་བྱང་ཤར་ཕྱོགས་ལ་ར་ཨ་ནི་སོ་ན་ད་དར་ཇི་ལིང་ཀ་ལིམ་པོང་དེའི་སླབ་གྲྭའི་ནང་ལ་ཡང་ཕྲུ་གུ་འཛིན་གྲྭ་བཅུ་གཉིས་དང་བཅུ་བ་ཡིག་རྒྱུགས་བཏང་བཞིན་པ་དེ་ཚོ་ལ་ཡང་མ་འོངས་མདུན་ལམ་སྐོར་ལ་ཨ་ནི་ཡང་སོ་སོ་གི་སློབ་ཚན་ལེན་ཕྱོགས་རེད་སློབ་ཚན་ལེན་པ་དེ་གི་ཡང་གཅིག་གི་མཐོ་སློབ་ག་རེ་ག་ལ་འགྲིམ་ན་ཡག་པོ་ཡོད་རེད་ཡང་གལ་སྲིད་མཐོ་སློབ་མ་འགྲིམ་བ་ཡིན་ན་ཡང་ག་རེ་ག་རེ་གོ་སྐབས་ཡོད་རེད་དེ་འདྲའི་སྒང་ལ་ད་ད་ཁོ་ཚོས་ལམ་སྟོན་གནང་བཞིན་པ་ཞིག་མ་རེད། ལགས་སོ་སྐུ་གཞོན་ཚེ་དཔལ་ལགས་ད་ལྟ་གོང་གྱང་འདི་གསུངས་སུ་ད་དམིགས་བསལ་ད་བོད་པའི་སློབ་ཕྲུག་མང་ཆེ་བ་ཅིག་རྒྱ་གར་གྱི་རྒྱལ་ས་ལྡི་ལི་རྟེན་གཞི་བྱས་པའི་མཐོ་སློབ་ཁག་གི་ནང་ད་ཅིག་མཐོ་རིམ་སློབ་མའི་སློབ་སྦྱོང་དེ་གནང་མུས་ཆགས་བསྡད་ཀྱི་ཡོད་རེད། དེ་མིན་ཡང་དཔེར་ན་ཅིག་རྒྱ་གར་གྱི་ས་ཆ་དཔེར་ན་ད་ལྟ་གུ་ཇུ་རཱཏ་རེད་ད་ནང་བཞིན་གྱི་ཡང་ཏཱ་མིལ་ནཱ་ཏུ་རེད་དེ་ཚོའི་ནང་ལའང་བོད་པའི་སློབ་ཕྲུག་མང་དག་ཅིག་ཡོད་དུས་ཡང་ཁོ་རང་ཚོ་ལ་དཔེར་ན་ཅིག་མཐོ་སློབ་འཚོལ་སྟངས་དེ་ཚོའི་ཐོག་ལ་ཡང་དེའི་ཅིག་ཕྱག་རོགས་གནང་སྟངས་དེ་ག་འདྲས་ཡིན་ན་དེའི་ལྡི་ལི་ལ་ཡོད་པ་དེ་གཅིག་པ་ཡིན་ན་ག་འདྲས་ཡིན་ན།
ལགས་རེད། ང་ཚོས་ད། རྐང་སྟེགས་དེ་ང་ཚོས་ད་གཞི་ཆགས་ས་དེ་ལྡི་ལི་ཡིན་ཙང། ལྡི་ལི་ལ་མཐོ་སློབ་འགྲིམ་བཞིན་མཁན་དེ་ཚོ་དང་ཡང་ན་ལྡི་ལི་ལ་མཐོ་སློབ་མིན་པ་ཡིན་ནའི་ད་ཐོག་མར་མཐོ་སློབ་ཆེ་ཁག་སླེབས་དུས་ལྡི་ལི་བརྒྱུད་འགྲོ་དགོས་ཡོད་ར། ཡང་ཁོ་རང་ཚོས་ལྡི་ལི་ལ་ཕེབས་ཤུལ་རིང་ག་ལ་ཡང་ཁོ་རང་ཚོས་ལམ་སྟོན་བྱས་ཡོད་རེད། ཨ་ནི་ད་ལྟ་ལྷོ་ཕྱོགས་ཕྱོགས་དུ་བ་ལ་ད་ལྟ་བོད་པའི་གི་སློབ་ཕྲུག་ཚོགས་པ་མང་པོ་ཞིག་ཡོད་རེད། ཁོ་རང་ཚོ་མཉམ་དུ་ང་ཚོ་རྒྱུན་གཏན་ནས་འབྲེལ་བ་ཡོད་རེད། ཨ་ནི་ཁོ་རང་ཚོ་གི་ཕྱག་རོགས་མང་ཆེ་ཁོ་རང་ཚོས་གནང་བསྡད་ཡོད་རེད། ཡིན་ནའི་ད་ང་ཚོ་ལ་ཁ་པར་བརྒྱུད་ནས་དང་ཡང་དྲ་ཐོག་ཐོག་ནས་ང་ཚོ་ལ་འབྲེལ་བ་བྱུང་བ་ཡིན་ན། ང་ཚོས་ཡང་ང་ཚོ་གང་ཤེས་ཤེས་ཀྱིས་རོགས་པ་བྱས་ད་དེ་མིན་པ་ཡིན་ན་ས་གནས་ས་ཐོག་ལ་སུ་གི་ཅིག་གི་ལམ་སྟོན་བྱེད་བཞིན་མཁན་དེ་ཚོ་དང་ང་ཚོ་འབྲེལ་བ་ཡོད་དུས་མཉམ་དུ་འབྲེལ་བ་མཐུད་ནས་ང་ཚོས་རོགས་པ་བྱེད་དེ་ཡོད་རེད་ད་ཉེ་ཆར་རང་ང་ཚོ་ཁ་སིང་བ Chandigarh ཡིན་ཡོད་ལ Lovely Professional University དེ་ལ་ནས་ཕྲུ་གུ་ཡང་སོ་སོ་གི་ད་གློག་ཀླད་དང་དེ་འདྲའི་སྒང་ལ་ཡང་ཅིག་གི། སློབ་ཆུང་གཞན་མང་པོ་ཡོད་ཙང་ཡང་ང་ཚོ་ཕེབས་ལ། དངོས་སུ་ཕར་འགྲོ་ནས་ཡང་ཕྲུ་གུ་འདི་ཚོ་མཉམ་དུ་འཛོམས་ནས་ཡང་སྔོན་ལ་དེ་ནས་ཐོན་བཞག་མཁན་ཕྲུ་གུ་འདི་ཚོས་ལམ་སྟོན་བྱས་ནས་ད་ཁོང་ཚོར་མིག་དཔེ་མ་བཟོ་ནས་ལམ་སྟོན་བྱས་ད་མཐོ་སློབ་ན་ག་རེ་བྱེད་དགོས་ཡོད་མེད་ག་རེ་མཉམ་ཞུགས་བྱེད་དགོས་ཡོད་མེད་མཐོ་སློབ་ཐོན་ཚར་ནས་ལས་ཀ་རྒྱ་གར་གྱི་སྤྱི་ཚོགས་ནང་ལ་ལས་ཀ་ག་རེ་ག་རེ་གོ་སྐབས་ཡོད་མེད་ཡང་ཁོང་ཚོ་ལས་ཀ་བྱེད་བཞིན་མཁན་ཡོད་ན་ཁ་ཤས་ཤིག་ཡོད་རེད་དེ་ཚོ་མིག་དཔེ་བཟོས་ནས་དེ་འདྲས་བྱས་ནས་ང་ཚོས་ད་ལས་རིམ་སྤེལ་བཞིན་ཡོད།

དངོས་སུ་ད་མཐོ་སློབ་ནང་ལ་ག་རེ་ག་རེ་འགྱུར་བ་འགྲོ་གི་ཡོད་མེད་སྒང་ལ་ནི་ད་བསླབ་གྲྭ་ནང་ལ་མདུན་ལམ་སློབ་སྟོན་པ་ཚོ་དངོས་གནས་གོ་རེ་བསླབ་གྲྭ་ཕྲུ་གུ་མང་པོ་ཞིག་བྱས་ནས་ཁོ་རང་ཚོ་གི་ཕྱག་ལས་གནང་དེ་འདྲས་བྱེད་སྒང་ལ་ཅིག་སྤྱིར་བཏང་ལམ་ལམ་སྟོན་ཅིག་སྒང་ལ་དཔེ་ཤུགས་རྒྱག་བསྡད་ཡོད་རེད་ཡིན་ནས་ད་དངོས་སུ་མཐོ་སློབ་འདེམས་ཡ་དང་དེ་འདྲས་སྒང་ལ་ཡང་ང་ཚོ་མར་ས་གནས་ས་ཐོག་ལ་ཡང་དེ་ཅིག་ཉམས་མྱོང་མང་བ་ཡོད་ཙང་ཕྲུ་གུ་དེ་ཚོ་ལ་ཁ་ཐུག་ཁ་ཐུག་ཡང་ཐུགས་ཕན་གསོས་ཡ་དང་དེ་འདྲས་སྒང་ལ་ང་ཚོས་ཕན་ཤུགས་བྱེད་ཐུབ་འདུག་བསམ་གི་འདུག།

བལྟས་བསྡད་ཡོད། ཡིན་ནའི་མཐོ་སློབ་དེ་གྲགས་ཀ་ད་རྒྱུན་རིང་མང་པོ་ཕྱི་ནང་ལ་ཡང་མཐོ་སློབ་དེ་ཞིག་གི་དེ་ནང་ལ་ཕྲུ་གུ་ཡག་པོ་ཐོན་སླེབས་མཁན་སློབ་སྦྱོང་ཡག་པོ་དེ་ཡོད་རྒྱུ་དེ་ཚོ་ང་ཚོས་ཡང་ཁོང་ཚོ་ལ་ངོ་སྤྲོད་བྱེད་དགོས་རེད་ད་ང་ཚོ་དེ་ཡག་ཤོས་རེད་དེ་ལ་འཛུལ་དགོས་རེད་ཞུ་དགོས་མ་རེད་ཁ་ནང་མཐོ་སློབ་ཁ་ཤས་ལ་ཡང་སོ་སོ་གི་སློབ་ཚན་དང་པ་པའི་སོ་སོ་གི་ཡང་ཤེས་ཤེས་ཚད་དང་དེ་འདྲའི་སྒང་ལ་ཡང་དབྱིངས་དང་པ་པའི་ཡང་མཐོ་སློབ་ཁ་ཤས་སྤྱིར་བཏང་མིང་མེད་ནའི་ཡང། ཡག་པོ་འདི་ཡོད་རེད་སློབ་ཚན་ད་ག་རང་ལ་ཡོད་རྒྱུ་འདི་ཡིན་ཙང་ང་ཚོའི་ཕྲུ་གུ་དེ་ཚོ་ལ་གང་མང་མང་གིས་ཅིག་ངོ་སྤྲོད་བྱས། མཐོ་སློབ། ལྡི་ལི་གཅིག་པོ་མ་རེད་མཐོ་སློབ་ག་ས་ག་ལ་ངོ་སྤྲོད་བྱས་ཨ་ནི་ས་གནས་ས་གནས་སོ་སོ་ག་བ་ལ་འགྲོ་ཡ་འདོད་པ་ཡོད་ན་འདི་ནང་ལ་ཡང་མཐོ་སློབ་ཡག་ལོས་དང་དེ་འདྲ་བྱས་ནས་ཕྲུ་གུ་ལ། ཅིག་བསམ་བློ་བཏང་ཡ་ཕྲུ་གུ་སོ་སོ་སོ་གི་དེ་ནས་ཅིག་ཉམས་ཞིབ་བྱེད་ནས་རོགས་ཨ་ནི་སོ་སོས་ཐག་གཅོད་དེ་ང་ཚོས་དཔེ་ཤུགས་རྒྱག་བསྡད་གཞན་ང་ཚོས་ཡང་དེ་ཕྲུ་གུ་ཕར་འགྲོ་ཚུར་འགྲོ་ལ་ནི་ང་ཚོས་ཁ་ཐུག་ཁ་ཐུག་ལམ་སྟོན་བྱེད་ན་ང་ཚོས་ལམ་སྟོན་བྱེད་སྟངས་ཀྱི་ནོར་དེ་དྲན་རྒྱུ་ཡོད་དག་པ་ཨེ་བྱས་ཙང་ད་ང་ཚོས་ཀྱི་ངོས་ནས་གང་ཐུབ་ཐུབ་ཕྲུ་གུ་ལ་ཤེས་ཚད་དང་ཅིག་གི་ཤེས་ཚད་གོང་སྤེལ་གཏོང་ཡ་ཞིག་དང་ང་ཚོས་མདུན་ལམ་དེ་བྱེད་བསྡད་ཡོད་རེད་ཡིན་ནའི་ཕྲུ་གུ་ཡི་ཐག་གཅོད་དེ་ང་ཚོས་གལ་ཆེ་བརྩིས་བསྡད་ཡོད།

བོད་པའི་གི་ད་སྒང་ལ་མདུན་ལམ་སློབ་སྟོན་བྱེད་ར་དེ་ང་ཚོ་ཤུགས་ཆེ་ཤོས་རེད་ད Tibetan Career Service ལབ་ཀྱི་ཡོད་རེད་དེ་དེ་ན་བསླབ་གྲྭ་ཐོག་ལ་རེད་ད་ལྟ་ང་ཚོ ITI ལག་ཤེས་སྦྱང་ས་ལ་ཡང་ཁོང་ཚོ་ལས་ཀ་ཅིག་ལ་ཕར་འགྲོ་དགོས་ཡོད་ན་ལག་ཤེས་སྦྱང་ཡ་ལ་ལས་ཀ Resume བྲི་སྟངས་ཡིན་ནའི་རེད་ཉམས་མྱོང་གི་ཡིག་ཆ་ཡོད་ར་དེ་ཚོ་བཟོ་སྟངས་ཡིན་ནའི་རེད་ཨ་ནི་དེ་མིན་པ་བྱས་ནས་ད་མཐོ་སློབ་ཐོན་ཚར་ནས་ཡང་ག་རེ་བྱེད་དགོས་ཡོད་མེད། མཐོ་སློབ་མཐོ་རིམ་འགྲོ་སྟངས་རེད་ཡང་མཐོ་སློབ་ཐོན་ཚར་ནས་ལས་ཀ་ཅིག་བྱེད་དགོས་ན་ལས་ཀ་ལ་ཡང་ག་བ་ལ་ལས་ཀ་ཅིག་མཉམ་ཞུགས་བྱེད་དགོས་ན་ག་འདྲས་བྱེད་དགོས་ཡོད་མེད་དེ་སྒང་ཤུགས་ཆེན་པོ་ཞིག་རྒྱག་བསྡད་ཡོད་རེད་གཉིས་པ་དེ་ང་ཚོས་ཀྱི Bridging Bridge ལབ་ནས་ཡོད་ད Building Bridges ལབ་ནས་ང་ཚོས་ཀྱི་རྒྱ་གར་སློབ་མ་དང་ང་ཚོ་རྒྱ་གར་ནང་རྟེན་གཞི་བྱས་ཡོད་དུས་རྒྱ་གར་དང་བོད་པའི་སློབ་ཕྲུག་བར་དུ་ལ་ཕར་ཚུར་འབྲེལ་བ་བཟོ་ཡ་དེ་བསླབ་གྲྭ་མང་པོ་ཅིག་ལ་ད་དམིགས་བསལ་རཱཇ་པུར་གཡས་གཡོན་ལ་ཉི་མ་ང་ཚོ་ལས་ཀ་མང་པོ་བྱས་རེད་རཱཇ་པུར་བསླབ་གྲྭ་དང Columbus School ལབ་ཡ་ཅིག་དང་དེ་འདྲའི་བར་དུ་ལ་ང་ཚོ་གི་དཔེ་འབྲེལ་བ་ཤུགས་ཆེན་པོ་ཅིག་བྱས་བསྡད་ཡོད་རེད་ཨ་ནི་འདི་མིན་པ་བྱས་ནས་ད་ལྟ་པུ་ནེ་ལ་ཡང་ནི Panchgani ལ

ང་ཚོས་མིག་དཔེ་ལྟ་ས་ལབ་དུས་ཙམ་པ་རྒྱ་གར་དང་དབྱིན་ཇི་དང་དེ་འདྲའི་མང་པོ་ཅིག་མཐོང་བསྡད་ཡོད་རེད་ཡིན་ནའི་དེ་གི་སྤུ་གུ་དེ་ཚོ་ལ་སོ་སོ་གི་ཤེས་ཚད་དང་སོ་སོ་གི་འཇོན་ཐང་དེ་ཚོ་ཁ་ཐུག་ཅིག་ཕར་ཚུར་ཐུག་ཐུབ་ཡོད་མེད་དེ་དང་བསླབ་གྲྭ་ཁག་སོ་སོའི་ནང་ལ་དེ་ཚོའི་དོགས་པ་ཡོད་དེ་ཡིན་ཙང་ད་ལྟ་ང་ཚོས GTPN ལབ་དུས་ཙམ་བོད་པའི་གཞོན་སྐྱེས་དངོས་གནས་ཁོ་རང་སོ་སོ་ག་ལ་ད་ཅིག་རིགས་གཅིག་རྐང་འཛིན་བྱེད་མཁན་དེ་ཚོ་སྒང་ལ་སྤུ་གུ་དེ་ཚོ་བསླབ་གྲྭ་ཁྲིད་ནས་ར་ཨ་ནི་ཁོ་ཚོ་ལ་མིག་དཔེ་སྟོན་ཁོ་ཚོ་སློབ་གསོ་བྱེད་དེ་ནས role model ལབ་ར་ང་ཚོ་མིག་དཔེ་ལྟ་ས་དེ་འདྲས་ཅིག་བཟོ་ཡས་ཀྱི་ལས་གཞི་ཤུགས་ཆེན་པོ་བྱས་ཡོད་རེད་འདི་ནང་ལ་ད་ང་ཚོ་གི་ཉེ་ཆར་རང་ང་ཚོ་གི་ད་ནམ་རྒྱུན་ཡིན་ན་ལོ་རྟག་པ་ལ GTPN Picnic ལབ་ནས་ང་ཚོ་འཛོམས་ཀྱི་ཡོད་རེད་ཨ་ནི་འཛོམས་ནས་ཨ་ནི་རྗེས་མ་ག་རེ་ཡར་རྒྱས་གཏང་དགོས་འདུག་ཨ་ནི་དེའི་སྒང་ལ་ཡང་ཁོ་རང་ཚོ་ཅིག་གི Professional ཁོ་རང་ཚོ་ནང་ལོགས་ལ་ཡང་ཕར་ཚུར་འབྲེལ་བ་བཟོ་ཡས་དང་དེ་འདྲས་ཀྱི་ཤུགས་ཆེན་པོ་བྱེད་བསྡད་ཡོད་རེད་ད་བཞི་པ་དེ་ང་ཚོ་ད་ད Fellowship ལབ་ནས་ཅིག། ལས་རིམ་ཞིག་འགྲོ་བསྡད་ཡོད་རེད་དེ Fellowship དེ་ང་ཚོ་སྤྱི་བཏང་གི Career Service ནང་འགྲོ་བསྡད་ཡོད་འདུག་ཅིག་ལམ་སྟོན་ནང་ལ་དེའི་ནང་ལ་ཡང་ན་སྤུ་གུ་ནས་སོ་སོའི་ལག་ཤེས་ག་རེ་སྦྱང་ཡས་འདོད་པ་ཡོད་ན་སོ་སོ་ཡང་ན་སློབ་སྦྱོང་ག་རེ་འཕར་མ་བྱེད་ཡས་འདོད་པ་ཡོད་ན་དེ་ལ་ང་ཚོ་ཡང་དངུལ་ཁྲལ་ཕྲན་བུ་ཅིག་སྤྲད་ནས་ཁོང་ཚོ་ཅིག་གོ་སྐབས་སྤྲད་བསྡད་ཡོད་རེད་ད། ད་ལོ་སྤྱི་ཟླ་དྲུག་པ་ལ་ང་ཚོ་དེ་འདྲ་མ་ཇུ་ཊི་ལ།

ཐུག་ས་འདྲ་ཅིག་ཆགས་ཡོད་ར། དེ་གི་མང་པོ་ཅིག་སླེབས་འདུག་འདི་སྒང་ལ་ང་ཚོ་དངོས་གནས་བོད་པ་གི་ཤེས་ཡོན་ཅན་དེ་འདྲས་མང་པོ་ཅིག་གི་ལག་ཤེས་ཡག་པོ་ཡོད་རྒྱུ་དེ་འདྲས་མང་པོ་ཅིག་ང་ཚོ་འབྲེལ་བ་སླེབས་འདུག་ཨ་ནི་ཁོང་ཚོ་མཉམ་གླེང་མོལ་བྱས་ནས་ད་ག་རེ་ལབ་ར་བདུན་ཕྲག་གཅིག་ལ་གཟའ་ལྷག་པ་རྟག་པ་རེད་དེ་ནས་གཟའ་པ་སངས་ལ་དེ་འདྲས་ཅིག་ང་ཚོ་གི་ལས་རིམ་མང་པོ་ཅིག་འགྲོ་བསྡད་ཡོད། ལགས་སོ། ད་ལྟ་གོང་ལ་ད་ལས་རིམ་ཆ་ཚང་གལ་ཆེན་པོ་ཞིག་ཆགས་བསྡད་ཀྱི་འདུག་ཚང་མ་ཅིག་ག་ད་ཅིག་སློབ་ཕྲུག་རང་ལ་དགོས་མཁོ་དང་སློབ་ཕྲུག་རང་གི་ད་ཅིག་ག་ཡར་རྒྱས་དང་དེ་དམིགས་ཏེ

འབྲིང་རིམ་ཐོན་པ་མཐོ་སློབ་བཞག་པ་ནས་བྱུང་བའི་ཁ་ཤས་བསླབ་གྲྭ་ཐོན་ནས་ཡང་ཁག་ཅིག་བསླབ་གྲྭ་ཡི་མཐར་མ་འཁྱོལ་བ་ནས་བྱུང་བའི་ཡང་ན་བསླབ་གྲྭ་ཐོན་ནས་ཁྱེད་མཐོ་སློབ་འགྲོ་མ་ཐུབ་ཡས་ནས་བྱུང་བའི་དེ་ཚོ་ང་ཚོས་ཏོག་ཙ་ཅིག་ཁོ་རང་ཚོ་ལ་ཡང་ཅིག་གོ་སྐབས་སྤྲད་བསྡད་ཡོད་ཁོ་རང་ཚོ་གི་འཆར་གཞི་དེ་ང་ཚོ་ལ་གསལ་པོ་དགོས་ཡོད་རེད་ད་གལ་སྲིད་ལག་ཤེས་ཅིག་གི་འཛིན་ཆས་བཟོ་ཡས་ཀྱི་འདི་འདྲས་ཀྱི་ལག་ཤེས་ཅིག་སྦྱངས་པ་ཡིན་ན་འདི་ལ་ང་ཚོ་རྒྱབ་སྐྱོར་རྒྱབ་སྐྱོར་བྱེད་ཀྱི་རེད་ཡིན་ནའི་ཁོ་རང་གི་འཛིན་ཆས་བཟོས་ནས་རྗེས་མ་ག་པར་ལས་ཀ་བྱེད་ཀྱི་ཁོ་རང་ཚོས་འཆར་གཞི་ཡོད། དེ་འདྲའི་སྒང་ལ་ང་ཚོ་གིས་སྐད་ཆ་དྲིས་ནས་ཨ་ནི་ཁོ་རང་ཚོ་ལ་གདམ་གི་ཡོད་རེད། ཡིན་ནའི་ད་དེང་སང་ད་ལྟ་གསར་བ་ཅིག་ད་ལོ་ལོ་ལ་ང་ཚོ་ཅིག་རིགས་གཅིག་རྐང་འཛིན་སྒང་ལ་སློབ་སྦྱོང་བྱེད་མཁན་ཡོད་ན་སྤྱི་ཚོགས་ལ་དགོས་མཁོ་ཡོད་རྒྱུ། ད་དཔེར་ན་ཆ་བཞག་ན Horticulture ལབ་དེ་ཅིག་གི་རྩི་ཤིང་འདེབས་ལས་བྱས་འདུག་དང་མེ་ཏོག་འདེབས་ལས་བྱས་འདུག་དང་ཡང་ན་ད་ཕྱུགས་རའི་སྨན་པ་ལབ་ར། སེམས་ཅན་གྱི་སྨན་པ་འདི་ཡང་སྤྱི་ཚོགས་ནང་ཏོག་ཙ་ཉུང་ཤས་ཤིག་ཡིན་ཙང་ཡང་འདི་འདྲའི་སྒང་ལ་ཡང་སློབ་སྦྱོང་བྱེད་མཁན་ཡོད་ན་ང་ཚོས་དམིགས་བསལ་གྱིས་ཁོ་རང་ཚོ Fellowship དེ་དང་དེ་འདྲའི་འཆར་གཞི་བྱེད་བསྡད།

རེད་ད། ཟབ་སྦྱོང་གཙོ་བོ་དེ་ང་ཚོ་འདི་རེད་ད། ད་སྤུ་གུ་དེ་ཚོ་གིས་སོ་སོ་གི་ཤེས་ཚད་ལའོ། ད་སོ་སོ་གི་ལེགས་པའི་ཆ་ག་རེ་ཡོད་མེད་སོ་སོ་ག་རེ་ལ་དབྱིངས་ཡོད་མེད་བརྗོད་ར། དེ་གི་དགོས་མཁོ་ཧ་གོ་ཡས་ཆེད་དུ་ང་ཚོ་ཟབ་སྦྱོང་འདི་བསླབ་གྲྭ་ལ་ཤུགས་ཆེན་པོ་ཅིག་སྤེལ་བསྡད་ཡོད་རེད་ལོ་ད། ཨ་ནི་དེ་མཉམ་དུ་ཟབ་སྦྱོང་གཅིག་དེ་ད་ད། ལག་ཤེས་སྦྱང་མཁན་དེ་ཚོ་ལ་ཡང་ལས་ཀ་ཅིག་གི་ལ་སྙན་ཞུ་རྒྱག་དུས་ཙམ་སྙན་ཞུ་རྒྱག་སྟངས་དང་དེ་འདྲས་སྒང་ལ་ཡང་ཅིག་ང་ཚོ job readiness ལབ་ར།

ད། ངས་ཁྱད་པར་དེ་ད་ག་རེ་ལབ་རེད། ཁྱད་པར་དེ་གཙོ་བོ་ད་དེ་འདྲ་རེ་བ་ཞིག་མཐོང་གི་འདུག་ཤེས་ཚད་སྒང་ལ་ལྟར་བོད་པའི་སློབ་ཕྲུག་གྱོང་མི་ཡོད་མ་རེད་ག་དུས་ཡོད་ནས་སློབ་སྦྱོང་ཡག་ཐག་ཆོད་ཡོད་རེད་བསམ་སྟངས་དང་སྤྱོད་ལམ། སྤྱི་ཚོགས་ཀྱི་བྱེད་སྟངས་འགྲོ་སྟངས་ལ་སྤྱི་ཚོགས་ལ་ཤ་ཞེན་ཨ་ནི། དེ་འདྲའི་ནང་ལ་ད་བོད་པ་པས་ཁ་ལོར་དགྲ་འདྲེ་རྣམས་ལ་མ་འདྲ་བྱེད་རྒྱུ་རེད། ཡིན་ནའི་ང་ཚོ་བོད་པ་གི་ད་སྤྱི་ཚོགས་འཚར་ལོངས་བྱུང་སྟངས་ཡིན་ནའི་སྤྱི་ཚོགས་ཀྱི་ག་འདྲའི་ཅིག་གི་ཅིག་འགྲིག་གི་མེད་ན། དེ་ནང་ལ་ངས་དེ་འདྲའི་ཅིག་མཐོང་སོ་ཅིག་གདེང་ཚོད་མ་སླེབས་ཡ་བྱས་ར། དེ་ང་ཚོའི་ད་ཤུགས་རྒྱག་ས་གཙོ་བོ་ཅིག་ཆགས་ཡོད་ར་སྤུ་གུ་དེ་ཚོ་ལ་སྡིངས་ཆ་མང་པོ་ཅིག་མེད་པ་བྱས་ཨ་ནི་གདེང་ཚོད་མ་སླེབས་ནས་ཨ་ནེ། ད་ད་ལྟ་ང་ཚོ་དེ་ན Community Hub དེ་ལ་མ་འཇུ་ཏི་ལར་བཙུགས་ཡོད། དེ་ལ་ཡང་གཟའ་པ་སངས་ལ་ང་ཚོ Open Mic ལབ་ནས་ང་ཚོ་སྤུ་གུ་སུ་སླེབས་ནའི་གཞས་བཏང་བ་ཡིན་ནའི་ཁོ་རང་ཚོ་སོ་སོའི་ཚོར་བ་བཤད་ཡིན་ནའི་དེ་འདྲས་ཅིག་སྡིངས་ཆ་ཅིག་བསྐྲུན་ཡའི་ཐབས་ཤེས་བཏང་འདུག་སྤུ་གུ་དེ་ཚོ་ལ་ང་ཚོ་གི་དཔེ་གདེང་ཚོད་སྦྱོར་ར་དེ་ཅིག་བོད་པ་སྤྱི་ཚོགས་ནང་འདང་གི་མི་འདུག་བསམ་འཛིན་གྲྭ་ནང་ལ་ཡིན་ནའི་རྒྱབ་རྒྱབ་ལ་བསྡད་འགྲོ་དང་ཅིག་ང་ཚོ་ཅིག་ཚོགས་འདུ་རུ་ཚོགས་པ་ཡིན་ནའི་རྒྱབ་ལ་བསྡད་འགྲོ་དང་དྲི་བ་མ་བཀོད་པ་དྲི་བ་བཀོད་ན་ཅིག་གིས་ཅིག་ལ་འཕྱ་ལད་རྒྱག་གི་རེད་བསམ་ཡ་དང་དེ་འདྲས་ཀྱི་གདེང་ཚོད་འདང་གི་མི་འདུག་བསམ་གི་འདུག་གཞན་གདེང་ཚོད་དེ་ཡོད་པ་ཡིན་ན་ང་ཚོ་རྒྱ་གར་དང་ད་དེ་འདྲ་ཕར་བཞག་ང་ཚོ་བོད་པ་པོ་གང་ལ་ཡག་ཡང་རེད་ཆགས་ཀྱི་རེད་བསམ་ག་རེ་ལབ་ན་ང་ཚོ་གི་ཉམས་མྱོང་ནང་ལ་ད་ན་རྒྱ་གར་གི་སྤྱི་ཚོགས་ནང་ལ་ལས་ཀ་བྱེད་སྡོད་མཁན Company དུ་བ་ལ་ར་དེ་འདྲའི་གི་ལས་ཀ་བྱེད་སྡོད་མཁན་འདི་མང་པོ་ཡོད་ཁོང་ཚོ་ནང་བོད་པ་ལས་ཀ་བྱེད་མཁན་འདུག་དངོས་ནས་དང་པོ་འགོ་ཚུགས་ཙམ་པ་དཀའ་ངལ་ཆ་ཞིག་བྱེད་སྟངས་ཅིག་ག་རེ་ལབ་ར་རིག་གཞུང་དང་དེ་འདྲ་བྱེད་ན་ཡང་སོ་སོ་གི་འགྲོ་སྟངས་ཨ་ནི་སྐད་བཤད་སྟངས།

གཟེངས་སུ་ཐོན་ངེས་དང་ཆགས་ཀྱི་འདུག་དེ་ད་ཅིག་གཞི་རྩ་གཙོ་བོ་དེ་ད་ཅིག་ཁྱེད་རང་གིས་བོད་པའི་སློབ་ཕྲུག་ཅིག་འཚར་ལོངས་བྱེད་པའི་བརྒྱུད་རིམ་ནང་ལོགས་ནས་ཁོ་རང་ལ་གདེང་ཚོད་མེད་པའི་རྒྱུ་རྐྱེན་གཙོ་བོ་དེ་ག་པར་གཟིགས་ཀྱི་ཡོད་ན་ད་ཅིག་ཁོར་ཡུག་རོགས་གཅིག་ལ་ཁྱེད་རང་གིས་གཟིགས་ཀྱི་ཡོད་ན་ག་འདྲས་ན། གདེང་ཚོད་མ་འདང་ཡ་དེ་སྤྱིར་བཏང་ད་ང་ཚོ་གི་སྔོན་མ་ནས་ཅིག་འཚར་ལོངས་བྱུང་དུས་ནས་ད་བོད་པའི་སྤྱི་ཚོགས་རང་ལ་འཚར་ལོངས་བྱུང་དེ་བྱེད་དུས

གཅིག་རྒྱུ་རྐྱེན་གཙོ་བོ་དེ་གཅིག་གི་ག་ཚོད་ཀྱི་སྤུ་གུ་ལ་གཅིག་གི་མཐོང་རྒྱ་ཐོས་རྒྱ་བརྗོད་ར Exposure དེ་ཏི་ཨིས་གཅིག་ག་ཚོད་ཀྱི་མང་བ་སྤྲད་ཐུབ་ན་དེ་གཅིག་རྒྱུ་རྐྱེན་གཅིག་ཡག་པོ་གཅིག་མཐོང་གི་འདུག་དེ་གི་རང་བཞིན་གི་ཕ་གཅིག་གི་གདེང་ཚོད་སླེབས་ཀྱི་ནུས་པ་གཅིག་ཐོན་འདུག་ར་བསམ་གི་འདུག་ཨེ་འདི་མིན་པ་བྱས་ནས་ཨེ་གཅིག་ཡང་སྤྱི་ཚོགས་ནང་ལ་ད་ང་ཚོ་རང་གི་ཡར་རྒྱས་བཏང་དགོས་དེ་ག་རེ་ལབ་ན་ཨ་ནི་གཞོན་སྐྱེས་གཅིག་ཡར་ལངས་སྐད་ཆ་བཤད་པའི་སྐབས་སུ་སྐད་ཆ་འགྲིག་མིན་ལ་མ་ལྟོས་པར།

ལས་གཞི་དེའི་མིང་ག་རེ་ཡིན་པ་དང། ད་བར་དུ་ལས་གཞི་སྤེལ་བ་དེ་ཚོ་སྤྱི་ཡོངས་ནས་ག་འདྲ་བྱུང་ཡོད་ན། དྭོགས། ད་འཛོམས་ས Hub དེ་ད་ཁྱེད་རང་གིས་ཞུས་པ་ནང་བཞིན་ང་ཚོ་གི་ད་ཡིག་ཚང་དང་མཉམ་དུ་ཨ་ནེ་སྤུ་གུ་དེ་ཚོ་གི་ལས་རིམ་ག་རེ་ཡོད་ན་ཚོགས་ས་བྱས། ཨ་ནེ་སྤུ་གུ་ཡང་སོ་སོ་སློབ་སྦྱོང་བྱེད་སྙིང་གི་འདོད་པ་ཡོད་ན་ཨ་ནེ་རིན་པ་ཉུང་ཉུང་གི་སྒང་ལ་ཡང་ཕིད་ལ་སློབ་སྦྱོང་བྱེད་གོ་སྐབས་ཡོད་པ་དེ་འདྲས་ཀྱི་མཐུན་རྐྱེན་མང་པོ་ཅིག་ཡོད་རེད། ཨ་ནེ་གཟའ་ལྷག་པ་ལ་ང་ཚོ་གི་ལྷག་དཀར།

སོ་སོ་སློབ་སྦྱོང་དང་འབྲེལ་བ་ཡོད་ཡག་གི་གློག་བརྙན་ཁ་ཤས་སྟོན་ཡན་ཆད་ཡང་མཚམས་མཚམས་སོ་སོ་སྙན་ངག་སྐྱོར་རེད་ད་དེ་འདྲས་ཅིག་འདུག་ད་འདི་གི་ལས་རིམ་འདི་ག་ལེ་ག་ལེ་ང་ཚོ་གི་བསམ་ཡས་གླིང་ལ་དེ་འདྲས་ཅིག་ཡོད་དུས་བསམ་པ་ཨ་ནི་གཞོན་སྐྱེས་མང་པོ་ཅིག་གི་དབྱིངས་དང་དགའ་མོས་ཤུགས་ཆེན་པོ་ཅིག་ཡོད་དུས་དེ་དམིགས་བསལ་ད་ཉམས་མྱོང་ཅན་ཤེས་ཡོན་ཅན་ཚོ་གི་ཕར་སླེབས་དུས་ཙམ་པ་དངོས་གནས་མ་འཇུ་ཀྲི་ལ་ལ་དེ་འདྲས་ཀྱི་ཁོར་ཡུག་ཅིག་ཡོད་པ་དེ་དཔེ་ཡག་པོ། བོད་ལ་ནི་བསྔགས་བརྗོད་བྱེད་མཁན་མང་པོ་བྱུང་ཟིན་ནོ། ལྷག་པར་དུ་ད་མ་འཇུ་ནུ་ཀ་ཀྲི་ལ་དེ་སྤྱིར་བཏང་ནས་ད། རྒྱ་གར་ནང་གནས་སྡོད་བོད་མི་ད་འཛོམས་སའི་ས་ཆ་དེ་གལ་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ད་ག་པར་འགྲིམ་འགྲུལ་བྱེད་པ་ཡིན་ནའི་མ་འཇུ་ནུ་ཀྲི་ལ་བརྒྱུད་བྱས་ཕེབས་དགོས་ཀྱི་འདུག་ག། ད་མི་རྒན་ལ་ཅིག་ཡང་མཚམས་མཚམས་བོད་པའི་གཞོན་སྐྱེས་མང་པོ་ཞེ་པོ་ཅིག་མཚམས་རེ་ཡང་ཅིག་ད་ཅིག་ཡང་ལས་མེད་སྒང་ལ་ལྷག་ཡག་གི་གནས་སྟངས་དེ་འདྲས་ཡོང་གི་འདུག་དེ་ཚོའི་ཐོག་ལ་ཡང་རྣམ་པ་ཚོའི་ངོས་ནས་ཅིག་དགོངས་པ་བཞེས་བྱས་ཡང་ཁོ་རང་ཚོའི་ཀྱི་ཆེད་དུ་རང་ཡང་ཅིག་ལམ་སྟོན་གནང་ཡག་དང་དེ་འདྲས་ཀྱི་ལས་བྱེད་འདྲས་ཡོད་ན། རེད། ང་ཚོས་ཀྱི་སྤྱིར་བཏང་ད་ཕྱག་ལས་མ་གནང་ནས་བཞུགས་མཁན་ད་གཞོན་སྐྱེས་ད་སོ་སོ་གི་ཕྱག་ལས་མ་གནང་ནས་ཨ་ནི་སོ་སོའི་མདུན་ལམ་ག་རེ་བྱེད་དགོས་ཡོད་མེད་འདི་སྒང་ལ་ཡང་བསམ་བློ་བཏང་ནས་བཞུགས་མཁན་མང་པོ་ཅིག་ཡོད་རེད་དེ་ཚོ་ལ་ང་ཚོ་ཁ་ཐུག་ཕར་ད་དེ་འདྲ་དེ་སང་ཁ་ཐུག་ཁ་ཐུག་འབྲེལ་བ་བྱས་འདི་ད་དམིགས་བསལ་བྱུང་ཡོད་མ་རེད་ཡིན་ནའི་ང་ཚོས་ད་གཟའ་ལྷག་གཟའ་ཕུར་བུ་རྟག་པར་ང་ཚོས་ཀྱི་སྤྱིར་བཏང་བོད་པའི་སྤྱི་ཚོགས་རེད་ད་ལྟ་མ་འཇུ་ཀྲི་ལ་ནང་ལོགས་ལ་ད་དེ་སང་ཚོང་གི་དེ་ནས་ཤུགས་ཆེན་པོ་ཆགས་དུས་ཙམ་པ་དེ་ནང་ལ་ཡང། ཅིག་གི་ལས་ཀ་གི་གོ་སྐབས་དང་དེ་འདྲའི་མང་པོ་ཅིག་ང་ཚོ་གསལ་བསྒྲགས་བྱས་བསྡད་དུས་སྤུ་གུ་མང་པོ་ཞེ་པོ་ཅིག་གིས་དེ་ལ་མཉམ་ཞུགས་བྱེད་མཁན་ཡོང་གི་འདུག་ཨ་ནི་སྤུ་གུ་ད་ལྟ་བར་དུ་སྤུ་གུ་མང་པོ་ཞེ་པོ་ཅིག་ཡིན་ཡང་ལས་གནས་ག་ས་ག་ལ། ཨ་ནི་སློབ་གྲྭ་ཁག་རེད་ཟ་ཁང་རེད་ག་ས་ག་ལ་ལས་ཀ་གི་གོ་སྐབས་བྱུང་བ་ཡང་ནི་མང་པོ་བྱུང་སོང། དེ་གི་སྤུ་གུ།
ཚུ། ཕ་མ་ཁ་ཤས་ཀྱི་སྤུ་གུ་ཁྲིད་ནས་ཡང། ལམ། ངའི་སྤུ་གུ་དེ་འདྲས་རེད་ད། རྗེས་མ་ཆ་ཤི་ག་རེ་ག་རེ་བྱས་ན་ཡག་པོ་ཡོད་རེད་དེ་འདྲས་སྒང་ལ་ཡང་ལམ་སྟོན་ཞུ་གར་སླེབས་མཁན་ཡང་མང་པོ་བྱུང་སོང་ལགས། ལགས། ཨོ་ཟང་སེ་བེ་ལགས་ད་ང་ཚོའི་སློབ་གྲྭ་ལ་ཅིག་མདུན་ལམ་སློབ་སྟོན་གནང་པའི་སྐབས་སུ་དེ་སྔ་ཡིན་པ་ཡིན་ན་ད་ཅིག།

ད་དེ་སང་འཛམ་བུ་གླིང་འཁྲུག་ཆ་དོད་པོ་འདིའི་སྐབས་སུ་ཡང་ལས་ཀའི་ཁོར་ཡུག་དེ་མ་འདྲ་བ་ཆགས་ཡོད་རེད་དཔེར་ན་ད་ཅིག་ཅིག་ང་ཚོ་དེ་སང YouTube དྲ་རྒྱའི་སྟེང་ལ་ཡང་ཅིག་བརྙན་ཐུང་བཟོས་དེའི་གི་ཐོག་ནས་སོ་སོ་ལ་ཡང་རྗེས་འབྲང་པ་མང་པོ་ཡོང་བ་ཡིན་ན་དེའི་ཐོག་ནས་ཡང་འཚོ་བ་སྐྱེལ་བྱས་གནས་ཐུབ་ཡག་གནས་སྟངས་ཆགས་གི་འདུག་པ་དེ་འདྲའི་གདམ་ག་མང་པོ་ཡོད་པའི་སྐབས་སུ་རྣམ་པ་ཚོའི་ངོས་ནས་ཡང་སློབ་ཕྲུག་ཚོ་ལ་སོ་སོ་དཔེར་ན་སློབ་སྦྱོང་རང་སྒང་ཁོ་རང་ཚོ་འདུན་པ་ཞེ་པོ་མེད་པ་ཡིན་ན་དེ་མིན་ཡང་ཁོ་རང་ཚོ་གི་ད་དེ་སང་ཡང་ཅིག་ལས་ཀའི་ཁོར་ཡུག་འདི་མ་འདྲ་བ་ཡིན་དུས་དེ་ཚོའི་ནང་ལོགས་ནས་གོ་སྐབས་འཚོལ་ཡ་སོགས་པའི་སྒང་ལ་ཡང་ཅིག་ལམ་སྟོན་གནང་གི་ཡོད་ན། དང། ང་ཚོས་ཀྱི་ད་སྤྱིར་བཏང་ལམ་སྟོན་བྱེད་སྟངས་སྐོར་ལ་གི། ང་ཚོ་གི་ད་བྱེད་སྟངས་དེ་ག་འདྲའི་ཆགས་བསྡད་ཡོད་ལབ་ན་ནི། སྔོན་མ་ཡིན་ན་ང་ཚོས་དེ་ཁྱེད་རང་གསུངས་པ་ནང་བཞིན་རེད་ཅིག་གི་ལམ་སྟོན་བྱེད་སྟངས་སྐོར་སློབ་གྲྭ་ལ་ད་ང་ཡི་སློབ་གྲྭ་ཡོད་དུས་ཙམ་པ་དེ་འདྲའི་རང་རེད་ཅིག་ག། ག་རེ་ག་རེ་ཆུ་སློབ་སྦྱོང་ག་རེ་ཚན་རིག་སྦྱངས་པ་ཡིན་ན་ཚན་རིག་གི་ནང་ལ་བཟོ་རིག་སྒང་ལ་སྦྱང་ཡ་ཡོད་རེད་ཨེམ་ཆི་ཆགས་ཡ་ཡོད་རེད་དེ་འདྲས་སྒང་ལ་ནི་ཤུགས་ཆེན་པོ་ཅིག་ཅིག་གིས་ཤེས་ཡོན་རང་དང་འབྲེལ་བ་ཡོད་ཡག་གི་མདུན་ལམ་མང་པོ་ཅིག་སྒང་ལ་འགྲེལ་བཤད་བསྐྱོན་བསྡད་ཡོད་རེད་དེ་ནོར་རེད་ནི་ཞུས་མེད་ཡིན་ནའི་ད་ང་ཚོས་ད་ལྟ་མདུན་ལམ་བྱེད་དུས་ཙམ་པ་སྤུ་གུ་ཚོ་ལ་སློབ་སྦྱོང་བྱས་པ་ཡིན་ན་ཡང་ཤེས་ཚད་མཐོ་པོ་སྒང་ལ་སློབ་སྦྱོང་བྱེད་ཐུབ་ཡ་གི་གོ་སྐབས་ཡོད་རེད་བཟོ་རིག་སྒང་ལ་བྱས་པ་ཡིན་ན་ཨེམ་ཆི་བྱས་ཡིན་ན་དེ་འདྲས་ཀྱི་ཡོད་རེད་ཡིན་ནའི་ད་སོ་སོ་སློབ་སྦྱོང་ལ་དབྱིངས་ཞེ་དྲག་མེད་ད་སློབ་སྦྱོང་ལབ་ནས་ད་ཇི་ལྟའང academic ལ་ཡོད་རོ་ཅིག་ཤེས་ཡོན་རང་ལ་སོ་སོ་གི་ཉམས་ཞིབ་བཞིན་འགྲོ་དེ་དེ་འདྲས་སྒང་ལ་དབྱིངས་ཞེ་དྲག་མེད་པ་བྱས་ནས་ཡང་བཟོ་རིག་སྒང་ལ་དབྱིངས་འདི་ཞུགས་ན་ཡིན་ནའི་དེ་ནང་ལ་ཞག་དང་ཞོར་ལ་ཡང་འཛིན་གྲྭ་བཅུ་གཉིས་དེ་ཐོན

ཨོ་ད་ང་འདིའི་སྒང་ལ་ཡག་པོ་ཡོད་དེ་འདྲས་བྱེད་འོས་ཟེར་ར་ང་གློག་བརྙན་བཟོ་ཡ་ལ་དགའ་བོ་ཡོད་ཡིན་ནའི་གློག་བརྙན་བཟོ་ཡ་དེ་ངེད་ཀྱི་མདུན་ལམ་ནང་ལ་འགོ་བཙུགས་དུས་ཙམ་པ་ང་ཡང་ཏིས་ཅིག་བཞག་ད་ཞོར་ལས་བྱེད་ཡིན་དེ་ནས་ཕྱིས་སུ་ཡག་པོ་ཆགས་ན་ང་ཡང་འདི་མུ་མཐུད་ནས་ད་ག་རང་ལ་བྱེད་ཀྱི་ཡིན་ལབ་ཡའི་དེ་འདྲས་ཀྱི་བསམ་བློ་ཤུགས་ཆེན་པོ་ཡོད་དེ་ང་ཚོ་གི་གང་ཐུབ་ཐུབ་གི་ཕྲུ་གུ་ཚོ་ལ་བསམ་བློ་གཏང་ཡས་ཀྱི་གོ་སྐབས་ད་ཨ་ཡང་ཅིག་གི་མདུན་ལམ་སློབ་སྟོན་ཡང་ནས་ཡང་དུ་ལེན་ཐུབ་ཡས་ཀྱི་གོ་སྐབས་དེ་ང་ཚོ་བྱ་བྱས་ཀྱི་ལགས། ལགས་སོ་ཀུན་བཟང་ཚེ་འཕེལ་ལགས་ད་ངའི་དྲི་བ་ཐ་མ་དེ་འདི་ཡིན། ཀུན་བཟང་ཚེ་འཕེལ་ལགས་ལྟ་བུ་ཆ་མཚོན་པ་ཡིན་ན་ད་ན་གཞོན་ནུས་སྤེལ་ལས་གཞི་ཚོགས་པའི་འགན་འཛིན་ཆགས་བསྡད་ཡོད་རེད་ད་ནི་གཞན་གྱིས་ད་ན་གཞོན་ཅིག་ཆགས་བསྡད་ཡོད་རེད་ཁྱེད་རང་ངོས་ནས་དེ་རིང་ང་ཚོ་རླུང་འཕྲིན་གསན་མཁན་ཚོ་དང་དམིགས་བསལ་ལྷག་པར་དུ་ན་གཞོན་ཚོ་ལ་དམིགས་བསལ་ཅིག་ག་རོགས་སོ་སོའི་མདུན་ལམ་དང་འབྲེལ་བའི་ཐོག་ལ་མ་འོངས་པར་ཡང་ཅིག་བསམ་བློ་གཏོང་ཕྱོགས་འདིའི་ཐད་ལ་ཨ་ནི་ཡང་ཁོ་རང་ཚོ་ལ་ལམ་སྟོན་གནང་ཡང་མདོར་བསྡུས་གསུང་རོགས་བྱེད་དང།
ལའོ། ང་ཚོ་གཞོན་སྐྱེས་བོད་པའི་གཞོན་སྐྱེས་ཚོ་ག་དུས་ཡིན་ནའི་དེ་བསམ་ཡ་མི་འདུག་ད་གནས་སྟངས་ཛ་དྲག་པོ་རེད་གནས་སྟངས་ང་ཚོ་དེ་རྒྱ་གར་ལ་བཞུགས་ཡོད་རེད་སོ་སོ་མི་སེར་ཅིག་མ་རེད་ཡིན་ནའི་དེ་གི་གནས་སྟངས་ཕར་བཞག་ནས་ད་སོ་སོ་ངོས་ནས་ཡང་ཅིག་རྣམ་དཔྱོད་སྟོན་པ་ཡིན་ན་རྣམ་དཔྱོད་སྟོན་ས་མང་པོ་ཅིག་ཤུགས་ཆེན་པོ་ཅིག་ཡོད་པ་ཚོང་ལས་སྒང་ལ་རེད་དེ་ནས་སློབ་སྦྱོང་སྒང་ལ་རེད་གོ་སྐབས་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་པ་དེ་འདུག། ཡིན་ནའི་ད་གཞོན་སྐྱེས་རྣམས་ཚོ་དམིགས་བསལ་མཐོ་སློབ་ཐོན་དེ་འདྲ་བྱས་ནས་ག་དུས་ཡིན་ནའི་སོ་སོ་གི་མདུན་ལམ་ཅིག་ང་འདི་རང་བྱེད་ཀྱི་ཡིན་ལབ་ཡ་གི་བསམ་བློ་སླེབས་ཐུབ་ཡ་གི་རེ་ཟུང་མ་གཏོགས་དཔེ་ཁག་པོ་རེད་དེ་ཡིན་ཙང་ཉིན་ལྟར་རེ་ཞིག་སོ་སོ་ག་རེ་ཡག་པོ་ཡོད་མེད་དེ་ཅིག་སོ་སོ་སོས་སྦྱངས་ནས་འགྲོ་བསྡད་ཡིན་ཙང་ཨ་ནེ་ཅིག་ཞེ་དྲག་གི་ཅིག་ལས་ཀ་མ་བྱས་ནས་བསྡད་ཡ་དང་དེ་འདྲའི་སྒང་ལ་དུས་ཚོད་ཕོན་ཆེན་འཕྲོ་བརླག་འགྲོ་གི་རེད་བསམ་གྱི་འདུག་ཨ་ནེ་དེ་བྱས་ཙང་ལས་ཀ་ག་རེ་ཡིན་ནའི་ཆུང་ཙག་ག་རེ་ཡིན་ནའི་དེ་ལ་ཉམས་མྱོང་བསག་དེ་ནས་ཡང་ཤེས་ཚད་ཅིག་ཡོང་དུས་ཙམ་ཨོ་ང་འདི་འདིའི་རིགས་ལ་ང་དངོས་གནས་བྱས་ན་ང་འདི་ལ་དགའ་བོ་མི་འདུག་ང་ཕ་འདྲས་བྱས་ན་ཡག་ག་ཡོད་ས་རེད་དེ་འདྲ་གི་ཉམས་མྱོང་བསག་ཡའི་བསག་ཡའི་གོ་སྐབས་བྱས་པ་ཡིན་ན་ང་ཚོ་གི་གོ་སྐབས་མ་འདང་བ་གི་བཀོད་ཅིག་མི་འདུག་བསམ་གྱི་འདུག་ད་ག་རེ་ཡིན་ནའི་བྱས་པ་ཡིན་ན་ཨ་ནི་ཅིག་དཔལ་འབྱོར་ཐོག་ནས་ནས་ག་རེ་ཡིན་ནའི་ཨ་ནི་ང་ཚོ་ནང་བཞིན་གྱི་བོད་པའི་ཚོགས་པ་མང་པོ་ཞེ་པོ་ཅིག་གཅིག་དེ། གནད་འགག་མ་འདྲ་མ་འདྲ་ལ་ཕྱག་ལས་གནང་བསྡད་མཁན་ཡོད་རེད་དེ་ཡིན་ཙང་ང་ཚོ་ལ་འབྲེལ་བ་བྱེད་འདོད་དེ་ང་ཚོས་གལ་སྲིད་འཇོན། འཇོན་ཐུབ་པ་ཡིན་ན་ང་ཚོས་རོགས་པ་བྱེད་ཡོད་དེ་མེད་ན་ཡང་ཕར་ཚོ་ག་བ་ལ་འབྲེལ་བ་མཐུད་དགོས་ན་འབྲེལ་བ་མཐུད་རེད་ཡང། བོད་གཞུང་ལ་འབྲེལ་བ་མཐུད་དགོས་ཡིན་ན་ཁག་མཐུད་བྱས་ཙང་ད་ང་ཚོ་གཞོན་སྐྱེས་རྣམས་སེམས་ཤུགས་ཆག་ཡ་མི་འདུག་མུ་མཐུད་ནས་ཅིག་བྱེད་པ་ཡིན་ན་དངོས་གནས། ཨེ། བོད་པའི་གི་ད་ཞབས་འདེགས་སྒྲུབ་པའི་བཟོ་འདྲ་སྤྱི་ཚོགས་ལ་ཡག་པོ་བྱུང་ཡག་དེ་སོ་སོ་ཧྲག་ཏག་ཏག་ཅིག་ཆགས་པ་ཡིན་ན་ཨ་ནི་སྤྱི་ཚོགས་ནང་ལ་དངོས་སུ་ཞུགས་མེད་ནས་ར་ཕུགས་ལ་རང་བཞིན་གྱིས་སྤྱི་ཚོགས་ལ་ཞབས་འདེགས་དང་སྤྱི་ཚོགས་ལ་ཡག་པོ་ཅིག་ཡོང་ཐུབ་ཡག་དེ་ངེས་གཏན་རེད་བསམ་གི་འདུག་ནའོ། ལགས་སོ་ཀུན་བཟང་སི་བོད་ལགས་དེ་རིང་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། ནའོ་ཐུགས་རྗེ་གནང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གིས། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་འཆི་མེད་ལགས་དང་ཕྲན་ལྷུན་གྲུབ་བཅས་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་དེ་གསན་པར་ཐུགས་རྗེ་གནང་ཞུས་ཡོད།